George Washington གཙུག་ལག་སློབ་ཆེན་ནང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་མཁའ་རླུང་འབག་བཙོག་ཤོར་བའི་རྐྱེན་གྱིས་མིའི་འཕྲོད་བསྟེན་ལ་གནོད་སྐྱོན་གཏོང་གི་ཡོད་པའི་སྐོར་ཞིབ་འཇུག་སྙན་ཐོའི་ཐོག་ལ་གཏམ་བཤད་གནང་བ་དང་འབྲེལ་བའི་སྐོར་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་དང།
བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་ནང་བོད་མིའི་གཞིས་ཆགས་ཁག་གི་ནང་ནས་སྲོལ་རྒྱུན་སོ་ནམ་ཤུགས་ཆེ་སྲོལ་རྒྱུན་སོ་ནམ་ཤུགས་ཆེ་ཤོས་གནང་མཁན་མན་སྤར་ཕན་བདེ་གླིང་བོད་མིའི་གཞིས་ཆགས་ཀྱི་སོ་ནམ་སློབ་སྟོན་པ་ཟུར་པ་སྐལ་ལྡན་སོ་ནམ་དང་འབྲེལ་བའི་སྐོར་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་དང། མཇུག་ཏུ་འཕྲོད་བསྟེན་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་རྒྱང་སྲིང་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་དབུ་འཛུགས་མ་ཞུས་གོང་ཐོག་མར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི Microsoft ཡར་རྒྱས་ལྟེ་གནས་ཁང་གི་འཛིན་སྐྱོང་འགན་འཛིན་སྐུ་ཞབས Rajiv Kumar ལ་མཇལ་ཁ་བསྩལ་གནང་ཡོད་འདུག་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
བཞུགས་སྒར་རྡ་སར་ཕྱི་རྒྱལ་ཡུལ་གྲུ་ཁག་དང་རྒྱ་གར་གྱི་མངའ་སྡེ་འདྲ་མིན་གྱི་དད་ལྡན་མང་ཚོགས་ནས་དཀའ་བ་ཁྱད་བསད་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསེར་ཞལ་མཇལ་རྒྱུར་བཅར་ཡོང་གི་ཡོད་པ་བཞིན་འདི་ཚེས་ཉི་ཤུ་རྩ་བདུན་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱ་གར་གྱི Microsoft ཡར་རྒྱས་ལྟེ་གནས་ཁང་གི་འཛིན་སྐྱོང་འགན་འཛིན་སྐུ་ཞབས Rajiv Kumar། ལགས་དང་ཁོང་གི་ནང་མི་ལྷན་རྒྱས་བཅས་ནས་སྒེར་གྱི་མཇལ་ཁ་ཞུས་ཡོད་ཅིང་མཇལ་ཁ་གྲུབ་མཚམས་སུ་གསར་འགོད་པས་སྐུ་ཞབས Rajiv Kumar ལགས་སུ་བཀའ་འདྲི་ཞུས་སྐབས། དེ་རིང ྋགོང་ས་ཏཱ་ལའི་བླ་མ་མཆོག་མཇལ་བའི་མྱོང་ཚོར་ནི་ཆེས་བརྗོད་དཀའ་བའི་ཚོར་བ་ཞིག་ལ་ངོས་འཛིན་ཞུ་བཞིན་ཡོད། དེ་རིང ྋམགོན་པོ་གང་ཉིད་མཆོག་ལ་མཇལ་ཁ་ཞུས་པ་དེ་ནི་ངའི་མི་ཚེ་ནང་ཐེངས་གཉིས་པ་དེ་ཆགས་ཀྱི་ཡོད། གོང་ས་མཆོག་གི་སྐུ་ཉེ་འགྲམ་ལ་ཡོད་དུས་རང་རྒྱུད་ལ་དཔག་ཏུ་མེད་པའི་ཚོར་བ་ཞིག་ཡོང་གི་འདུག་ལ་ང་རང་ཉིད་སྐབས་དེ་དུས་ཕྲུ་གུ་ཆུང་ཆུང་ཞིག་ཡིན་པའི་ཚོར་བ་བྱུང་ཞེས་འགྲེལ་བརྗོད་གནང་བྱུང། རྒྱ་གར་གྱི Microsoft ཡར་རྒྱས་ལྟེ་གནས་ཁང་ནི་རྒྱ་གར་མངའ་སྡེ Telangana ཡི་རྒྱལ་ས Hyderabad ནང་རྟེན་གཞི་བྱས་ཡོད་ཅིང་ལྟེ་གནས་ཁང་དེ་ནི་ཨ་རི་ནང་རྟེན་གཞི་བྱས་པའི་ལས་ཁུངས་ཨ་མའི་རིམ་པ་འོག་མའི་མཉེན་ཆས་ཀྱི་ལས་ཁུངས་ཆེ་ཤོས་དེ་ཆགས་ཀྱི་འདུག་པ་མ་ཟད་ད་ལྟའི་ཆར་རྒྱ་གར་མངའ་སྡེའི་རྒྱལ་ས་བཅུ་གཅིག་ནང་ལས་ཁུངས་ཡོད་པ་རེད།

སྒོར་ཐེར་འབུམ་མང་པོའི་ཐོག་ནས་གཞན་ལ་རོགས་བྱེད་ཐུབ་ཡོད་དུས་ང་རང་ལས་ཁུངས་དེའི་ལས་བྱེད་ཅིག་ཡིན་པའི་སྤོབས་པ་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་བྱུང་གཞི་རྩའི Microsoft འམ་ཕྲ་མཉེན་ཚང་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་སྐུ་ཞབས Bill Gates ལགས་དང་སྐུ་ཞབས Paul Allen ལགས་རྣམ་གཉིས་ནས་གསར་འཛུགས་གནང་བ་ཞིག་ཡིན་འདུག་ལ་ཕྲ་མཉེན་ཚང་དེས་ཀམ་པུའུ་ཏར་ནང་ཡིག་འཇུག་དང་རྒྱུན་ལྡན་གྱི་དགོས་མཁོར་ཕན་ཐོགས་ཆེན་པོ་ཞིག་བསྐྲུན་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་བསྟན་འཛིན་པདྨ་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུས་ཡིན།
སྤྱི་སྒེར་གཉིས་ཀའི་མཉམ་འབྲེལ་གྱི་སྒོ་ནས་བོད་ཀྱི་སྐད་ཡིག་དང་རིག་གཞུང་ཕྱུག་པོ་བདག་གཅེས་བྱས་ན་གྲུབ་འབྲས་ཐོན་གྱི་རེད་ཅེས་སྐྱབས་རྗེ་བྱ་དོ་རིན་པོ་ཆེ་མཆོག་ནས་ནིའུ་ཡོག་ཏུ་མང་ཚོགས་ལ་བཀའ་སློབ་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་འདུག་སྒྲོལ་ཆོག་ཚོགས་པས་གོ་སྒྲིག་བྱས་ཏེ་སྐྱབས་རྗེ་བྱ་དོ་རིན་པོ་ཆེ་མཆོག་ནས་ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་བསྡད་པའི་ཉིན་གྲངས་ལྔའི་རིང་དད་ལྡན་མང་ཚོགས་ལ་སྒྲོལ་མའི་དབང་དང་རྗེས་གནང་སོགས་སྩལ་གནང་མཛད་པའི་ཉིན་མཐའ་མའི་ཉིན་ཏེ་ཕྱི་ཚེས་ཉི་ཤུ་དྲུག་རེས་གཟའ་ཉི་མའི་ཉིན་དད་ལྡན་མང་ཚོགས་ལ་ཐུན་དྲུག་བླ་མའི་རྣལ་འབྱོར་གྱི་ཁྲིད་སྩལ་གནང་མཛད་པ་དང། དེ་དང་འབྲེལ་ནས་དད་ལྡན་མང་ཚོགས་ལ་བཀའ་སློབ་ལམ་སྟོན་གནང་བའི་ནང། དེང་གི་དུས་སུ་སངས་རྒྱས་ཀྱི་བསྟན་པ་ཕྱོགས་མཐར་ཁྱབ་པའི་བཀའ་དྲིན་དེ་གཙོ་བོ་ཞིག་ནི་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དྲིན་ཉག་གཅིག་ཡིན་པ་དང། རྒྱལ་བའི་བཀའ་དགོངས་བཞིན་སྒྲུབ་པའི་མཆོད་པ་ནི་མཆོད་པ་ནང་གི་ལེགས་ཤོས་ཡིན་པས་རྒྱལ་བའི་ཐུགས་དགོངས་ཀྱི་དམ་བཅའ་བཞི་ཤེས་པའི་སྒོ་ནས་སོ་སོས་སྒྲུབ་དགོས་པའི་སྐོར་ལ་ལམ་སྟོན་བཀའ་སློབ་གནང་ཡོད། ཡང་ཕྱི་རྒྱལ་གཞིས་ཆགས་པ་ཚོ་ནི་རྒྱ་གར་གྱི་གཞིས་ཆགས་ལྟ་བུ་ཚོགས་སྡེ་གཅིག་གི་འོག་ཏུ་མེད་པས་ཁྱིམ་ཚང་སོ་སོས་འགན་འཁུར་བླངས་ནས། བོད་ཀྱི་སྐད་ཡིག་ཕྱུག་པོ་དེ་བུ་ཕྲུག་ཚོ་ལ་སློབ་དགོས་པ་ལས་རང་གི་ཕ་མ་གཉིས་བོད་པ་ཡིན་པ་དང་ཤ་རྡོག་ཙམ་གྱིས་བོད་པ་བརྩི་བ་མི་སློབ་པར། གཞོན་སྐྱེས་ཚོས་བོད་ཀྱི་རིག་གཞུང་དང་སྐད་ཡིག་ལ་ངེས་པར་དུ་སློབ་གཉེར་བྱེད་འཇུག་དགོས་པའི་སྐོར་ལ་ཡང་ལམ་སྟོན་གསུང་བཤད་གནང་འདུག། ཡང་རིན་པོ་ཆེ་མཆོག་ནས་བོད་མི་སྤྱི་སྒེར་གཉིས་ཀྱིས་མཉམ་འབྲེལ་བྱས་ཏེ། ནང་ཁུལ་མཐུན་ལམ་གྱི་སྒོ་ནས་བོད་ཀྱི་རིག་གཞུང་དང་སྐད་ཡིག་བདག་གཅེས་བྱེད་པར་ཤུགས་བརྒྱབ་ན་གྲུབ་འབྲས་ཤིག་ངེས་པར་དུ་འབྱུང་གི་ཡོད་པས་བསམ་བློ་ཆེ་སར་བཏང་ནས་ཤུགས་རྒྱག་དགོས་པ་རེད་ཅེས་གསུངས་གནང་འདུག་མཇུག་ཏུ་གོ་སྒྲིག་ཞུ་མཁན་གྱི་འབྲེལ་ཡོད་ཚོས་རིན་པོ་ཆེས་བཀའ་དབང་བསྩལ་གནང་བར་ཐུགས་རྗེ་ཆེ་ཞུས་པ་དང་ཐེངས་དེའི་སྒྲོལ་ཆོག་ཚོགས་པའི་བྱུང་སོང་རྩིས་ཁྲ་སོགས་མང་ཚོགས་ལ་གསལ་བཤད་དང་འབྲེལ་ནས་དད་ལྡན་སྦྱིན་བདག་ལ་ཐུགས་རྗེ་ཆེ་ཞུས་གནང་འདུག།
ཡང་བོད་ཀྱི་གཙང་པོ་ཆེ་ཁག་ཐོག་རྒྱ་ནག་གི་དབང་ཤུགས་ཀྱིས་ཁ་ལོ་བསྒྱུར་བའི་ཆུ་གློག་འཛུགས་སྐྲུན་གྱི་སྲིད་ཇུས་མཚམས་འཇོག་བྱ་དགོས་ཞེས་ཉི་འོང་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ནས་ཐའི་ལེནྜ་ནང་འཚོགས་པའི་བོད་ཀྱི་ཁོར་ཡུག་ཚོགས་འདུའི་སྟེང་གསུངས་འདུག་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་དང་ཐའི་ལེནྜ་གྱི་ཆུ་ལ་ལོང་ཀོན་གཙུག་ལག་སློབ་ཆེན་གྱི་སྤྱི་ཚོགས་ཉམས་ཞིབ་ཁང། མཉམ་རུབ། ཐའི་ལེན་གྱི་རྒྱལ་ས་བན་ཀོག་གི་ཆུ་ལ་ལོང་ཀོན་གཙུག་ལག་སློབ་ཆེན་དུ་བོད་ཀྱི་ཁོར་ཡུག། བོད་ཀྱི་ཁོར་ཡུག་ཚོགས་འདུ་ཐེངས་བཞི་པ་འདི་ཟླའི་ཚེས་ཉི་ཤུ་བདུན་ནས་བརྒྱད་བཅས་ཉིན་གཉིས་རིང་འཚོགས་བཞིན་ཡོད་ཅིང་ཚོགས་འདུའི་དབུ་འབྱེད་དུ། ཉི་འོང་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ནས་བོད་ནང་གཏེར་ཁ་སྔོག་འདོན་དང་ཁོར་ཡུག་གཏོར་སྐྱོན་ཚད་མེད་གཏོང་བཞིན་པ་བོད་ཀྱི་གཙང་པོ་ཆེ་ཁག་ལ་ཚད་ལས་བརྒལ་བའི་ཆུ་གློག་འཛུགས་སྐྲུན་བྱེད་བཞིན་པ་སོགས་ཀྱིས་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ནང་འཐུང་ཆུ་དཀོན་པོ་དང་ཆུ་ལོག་བྱུང་བ་ཐན་པ་ཡོང་བ་སོགས་ཀྱི་དཀའ་ངལ་ཆེན་པོ་འཕྲད་ངེས་ཡིན་པར་བརྟེན་བོད་ཀྱི་གཙང་པོ་ཆེ་ཁག་ཐོག་རྒྱ་ནག་གི་དབང་ཤུགས་ཀྱིས་ཁ་ལོ་བསྒྱུར་བའི་ཆུ་གློག་འཛུགས་སྐྲུན་གྱི་སྲིད་ཇུས་མཚམས་འཇོག་བྱ་དགོས་ཞེས་ནན་བཤད་གནང་ཡོད་ཅིང། ཡང་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས་ཀྱང་བོད་ཀྱི་གཙང་ཆུ་ཁག་གིས་ཨེ་ཤི་ཡའི་ཡུལ་ལུང་འདྲ་མིན་གྱི་མི་འབོར་ཐེར་འབུམ་བརྒལ་བར་འཐུང་ཆུ་མཁོ་སྤྲོད་བྱེད་ཀྱི་ཡོད་པས་བོད་གཙང་པོ་ཁག་ལ་རྒྱལ་སྤྱིའི་ཁྱོན་ནས་སྲུང་སྐྱོབ་གནང་དགོས་པའི་འབོད་སྐུལ་གནང་འདུག།
གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན།

འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་རིམས་ནད་སྔོན་འགོག་དང་གྲ་སྒྲིག་སྡེ་ཚན་གྱི་འགན་འཛིན་གཞོན་པ་ལྕམ་མཱར་ཡཱ་ཝན་ཁཱ་ཁོ་ཝི་ཡིས་ཉེ་ཆར་རྒྱ་ནག་ནང་ཁྱབ་གདལ་ཕྱིན་པའི་རིམས་ནད་དེར་ནད་ཀྱི་རྒྱུ་བྱེད་མཁན་གྱི་ཕྲ་སྲིན་དང་འབུ་སྲིན་གསར་པའམ། རྒྱུན་ལྡན་མ་ཡིན་པའི་ནད་གཞི་རིགས་གང་ཡང་རྙེད་མེད་པར་འགྲེལ་བརྗོད་གནང་འདུག་གློ་བའི་ནད་རིགས་མང་དུ་འཕེལ་བ་ནི་ཏོག་དབྱིབས་ནད་ཡམས་ཁྱབ་པའི་སྐབས་སུ་གཡོལ་བའི་ནད་འབུ་བྱིས་པར་འགོས་པ་ཡིན་པའི་ཡིད་ཆེས་བྱེད་ཀྱི་ཡོད་ཅིང་རྒྱ་ནག་རྒྱལ་ཡོངས་འཕྲོད་བསྟེན་ལྷན་ཁང་གི་མགྲིན་ཚབ་པ་མིའི་ཧྥང་གིས་རེས་གཟའ་ཉི་མའི་ཉིན་ནད་འབུ་དེ་ཤུགས་ཆེར་འཕར་བ་དེ་ཆམ་པ་འདྲ་བའི་ནད་དུག་གི་རིགས་རྫས་དུས་མཉམ་དུ་འཁོར་རྒྱུག་བྱས་པར་འབྲེལ་བ་ཡོད་པར་འགྲེལ་བརྗོད་བྱས་འདུག། ཐེ་ཝན་དུ་སྲིད་འཛིན་འོས་འདེམས་སླེབས་ལ་ཉེ་བའི་དུས་དེར་ཕྱོགས་འགལ་ཆབ་སྲིད་ཚོགས་པ་ཁག་གཉིས་སུ་གྱེས་བཞིན་པར་པེ་ཅིན་ཕྱོགས་ལ་སེམས་འཚབ་ཡོད་འདུག་རོའི་ཏར་ཁང་གིས་ཕྱི་ཚེས་ཉི་ཤུ་བདུན་ཉིན་པེ་ཅིན་དང་ཐེ་ཝན་བཅས་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན་བདུན་ཕྲག་སྔོན་མའི་ནང་སྲིད་འཛིན་འོས་བསྡུ་ལས་འགུལ་སྐབས་སུ་རྒྱ་ནག་སྐམ་ས་དང་འབྲེལ་ལམ་བྱ་ཕྱོགས་ཀྱི་ཐད་ནས་ཐའེ་ཝན་གྱི་ཆབ་སྲིད་ཕྱོགས་འགལ་ཚོགས་པ་གོ་མིན་ཕྱོགས་ཁག་གཉིས་སུ་གྱེས་པའི་གནས་སྟངས་དེའི་འོག་ད་ལྟའི་གཞུང་འཛིན་མང་གཙོ་ཡར་ཐོན་ཚོགས་པར་མུ་མཐུད་ནས་དབང་ཆའི་ཐོག་གནས་རྒྱུའི་ལམ་ཁ་ཡོད་སྲིད་པའི་དབང་གིས་པེ་ཅིན་ཕྱོགས་ལ་སེམས་ཁྲལ་ཆེན་པོ་ལངས་ཡོད་པ་རེད། ཐའེ་ཝན་དུ་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་སྲིད་འཛིན་དང་གྲོས་ཚོགས་འཐུས་མི་འོས་འདེམས་བྱ་རྒྱུ་ཡིན་སྟབས་རྒྱ་ནག་ཕྱོགས་ཀྱིས་དམག་ཤུགས་རྒྱ་སྐྱེད་ཀྱི་རྣམ་པའི་ཐོག་ནས་ཐེ་ཝན་ལ་འཇིགས་སྣང་སྐུལ་གྱི་ཡོད་པ་དང། གནད་དོན་དེའི་ཐད་རྒྱ་ནག་སྐམ་སའི་ཐེ་ཝན་ལས་དོན་ཁང་གིས་བདུན་ཕྲག་སྔོན་མའི་གཟའ་པ་སངས་ཉིན། ལན་འདེབས་ཀྱི་ཚུལ་དུ་ཡིག་ཐུང་ཞིག། ཕྱིར་བསྒྲགས་བྱས་ཡོད་པའི་ནང་འོས་འདེམས་ཀྱི་གྲུབ་འབྲས་ལ་བརྟེན་ནས་ཞི་བདེ་དང་བརྟན་བརླིང་རྒྱུན་སྐྱོང་ཐུབ་པའི་རེ་བ་བཅངས་ཀྱི་ཡོད་ཚུལ་དང། ཐེ་ཝན་གྱིས་དམག་འཁྲུག་དང་ཞི་བདེ་གཉིས་གང་རུང་འདེམས་དགོས་པའི་གནས་སྟངས་ལ་ཐུག་ཡོད་ཅེས་སྐྱར་བརྗོད། ཡང་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཐའེ་ཝན་གྱི་དམག་མི་བཅུ་ཡིས་རྒྱ་ནག་གཞུང་ལ་གསང་ཉུལ་གྱི་ལས་དོན་སྒྲུབ་རོགས་བྱས་པའི་དོགས་གཞིའི་འོག་ཁྲིམས་སྦྱོར་བྱས་འདུག་དེ་ཡང་ཧྥ་རན་སིའི་གསར་འགྱུར་ཁང་གིས་ཐའེ་ཝན་ཆེས་མཐོའི་ཁྲིམས་གཅོད་ཁང་གིས་སྤྱི་བསྒྲགས་སྤེལ་བའི་གནས་ཚུལ་ལྟར་ན་ཐའེ་ཝན་གྱི་དམག་མི་དང་དམག་ཟུར་བཅུ་ཡིས་རྒྱ་ནག་གཞུང་ལ་གསང་ཉུལ་གྱི་ལས་དོན་སྒྲུབ་རོགས་བྱས་པའི་དོགས་གཞིའི་འོག་རེས་གཟའ་ཟླ་བའི་ཉིན་ཁྲིམས་སྦྱོར་བྱས་འདུག་གོང་ཞུས་ཐའེ་ཝན་གྱི་ཆེས་མཐོའི་ཞིབ་དཔྱོད་ཁང་གིས་གནས་ཚུལ་སྤྱི་བསྒྲགས་བྱས་པའི་ནང་དུ་ད་ལྟ་ཐའེ་ཝན་གྱི་དམག་ཁོངས་སུ་ཡོད་པའི་དམག་མི་གསུམ་གྱིས་ཐའེ་ཝན་གྱི་དམག་དོན་གྱི་གནས་ཚུལ་རྒྱ་ནག་གཞུང་ལ་མཁོ་སྤྲོད་བྱས་ཡོད་པ་དང་དེ་མིན་དམག་མི་བཞིས་རང་གི་ལས་གནས་བེད་སྤྱོད་ལོག་པ་བཏང་ནས་ཐའེ་ཝན་གྱི་དམག་དོན་དང་འབྲེལ་བའི་གསང་བའི་ཡིག་ཆ་མང་པོ་ཞིག་རྒྱ་ནག་ལ་སྤྲད་ནས་དངུལ་གྱི་ཁེ་ཕན་བླངས་ཡོད་ཅིང་གཞན་ཐའེ་ཝན་གྱི་དམག་མི་གཉིས་ཀྱིས་ཐོག་མར་ཐའེ་ཝན་རྒྱལ་ཁབ་ལ་བློ་དཀར་སེམས་དཀར་ཡིན་ཡང། མཐར་གོང་གི་རྒྱ་ནག་ལག་ནས་དངུལ་གྱི་ཁེ་ཕན་ལེན་མཁན་གྱི་དམག་མི་དེའི་བསླུ་བྲིད་འོག་ཁོང་གཉིས་ཀྱིས་ང་བཅིངས་འགྲོལ་དམག་ལ་མགོ་བཏགས་ཞུ་གི་ཡིན་ཟེར་བའི་བརྙན་ཐུང་བླངས་ནས་རྒྱུ་ནོར་གྱི་ཁེ་ཕན་ལོན་ཐབས་བྱས་ཡོད་པ་སོགས་འཁོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུས་ཡོད། རི་བོ་དགེ་ལྡན་པའི་འཇང་དགུན་ཆོས་ཐེངས་སུམ་ཅུ་སོ་གསུམ་པ་སེ་ར་ཆོས་སྒར་དུ་འཚོགས་གནང་བཞིན་ཡོད་ཅིང་འདས་པའི་ལོ་ཤས་ཀྱི་ནང་འཇང་དགུན་ཆོས་འཚོགས་སྐབས་གྲྭ་ཚང་གསར་ཞུགས་གནང་མཁན་མང་བ་གཞི་བཟུང་གིས་དགེ་འདུན་པ་རྣམས་ལ་ཕན་ཐོགས་ཉམས་མྱོང་འདྲ་མིན་བྱུང་ཡོད་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་དེ།
ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་ནས་དབུ་འཛུགས་ཀྱིས་བདུན་ཕྲག་གསུམ་གྱི་རིང་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་སེ་ར་ཆོས་སྒར་དུ་རི་བོ་དགེ་ལྡན་པའི་འཇང་དགུན་ཆོས་ཐེངས་སུམ་ཅུ་སོ་གསུམ་པ་དེ་འཚོགས་རྒྱུ་དབུ་འཛུགས་གནང་ཞིང་གོང་ས་མཆོག་གི་བཀའ་དགོངས་ལམ་སྟོན་ལྟར། དེའི་ཕྱིར་གྲྭ་ཚང་ཁག་ཏུ་གཞུང་ཆེན་སློབ་གཉེར་གནང་མཁན་ཇེ་མང་དུ་ཕྱིན་པ་གཞི་བཟུང་གིས་འཇང་དགུན་ཆོས་ཀྱི་ནང་ཚོགས་ཞུགས་གནང་མཁན་ཇེ་མང་དུ་ཕྱིན་ཏེ་ད་ལོ་འཇང་དགུན་ཆོས་སྐབས། གདན་ས་སེ་འབྲས་དགའ་གསུམ་དང་རྭ་སྟོད་གྲྭ་ཚང་དང། དེ་བཞིན་བཀྲ་ཤིས་ལྷུན་པོ་བཅས་ཀྱིས་གཙོས་པའི་གྲྭ་ཚང་ཁག་བཅོ་བརྒྱད་ཀྱི་དགེ་འདུན་པ་ཞལ་གྲངས་བཞི་སྟོང་ལྔ་བརྒྱ་ཙམ་ཞིག་ལྷན་ཞུགས་ཀྱིས་འཇང་དགུན་ཆོས་འཚོགས་བཞིན་པ་རེད།

ལ་དྭགས་རེད་མོན་རེད་དེ་བྱས་ནས་ད་གང་ཅི་དགོན་སྡེ་ཁག་མང་པོ་ཞིག་ད་ཐོས་པའི་ཆགས་བསྡད་པ་རེད་ཨོ་དེ་འདྲ་ཞིག་དེ་རེད་ད་དེ་ན་ནི་ཚོགས་ཆེན་པོ་ཞུ་རྒྱུ་ཆགས་བསྡད་པ་རེད་ཞུ་བ་ཡིན། ད་དུང་ཁོང་གིས་མུ་མཐུད་གསུང་ཡ་ལ་འཇང་དགུན་ཆོས་ཀྱི་ནང་ཚོགས་ཞུགས་གནང་བའི་དགེ་འདུན་པ་རྣམས་རྩེ་གྲ་བྱེད་མེད་གཉིས་ཀའི་ཆོས་རའི་ནང་ཆགས་དགོས་ཀྱི་དུས་ཚོད་འདྲ་མིན་ཞིག་གསུང་གི

ཚོགས་ཞུགས་གནང་རྒྱུ་གལ་གནད་རང་བཞིན་དང་དེའི་ནང་ཚོགས་ཞུགས་གནང་བའི་ཉམས་མྱོང་སོགས་ཀྱི་སྐོར་བཀའ་འདྲི་ཞུས་སྐབས་ཁོང་རྣམ་པས་ལན་འདེབས་གནང་ཡ་ལ། ངའི་མིང་ལ་བློ་བཟང་ཡོན་ཏན་ཟེར་གྱི་ཨ་ནི་ང་སེར་བྱེས་གྲྭ་ཚང་ནས་ཡིན། འདི་ལོ་ངའི་ཨ་ནི་འཇང་དགུན་ཆོས་ཨ་ནི་ཚར་དང་པོ་ཡིན་ཨ་ནི་སྔོན་མ་ད་ང་བླ་བྲལ་འགྲོ་དེ་རོ་དུས་ཚོད་ད་ནི་འཇང་དགུན་ཆོས་བྱེད་ཨ་ནི་འགྲོ་མྱོང་མེད་ཨ་ནི་སྔོན་མ་ངའི་བླ་བྲལ་ལ་འགྲོ་ཡོད་དུ་ཨ་ནི་ད་ངའི་འཇང་དགུན་ཆོས་ཟེར་བ་དེ་ཨ་ནི་དག་ཨོ་ད་མི་གདན་ས་ཁག་ཞྭ་སྣེ་ནས་དེ་ནས་མི་ཞིག་ཕེབས་ཀྱི་ཡོད་རེད་ད་ཨ་ནི་ཁོང་ཚོ་འཇང་དགུན་ཆོས་ལན་ཅིག་ཐོབ་ཀྱི་ཡོད་རེད་ད་མ་གཏོགས་ཨོ་དེ་ནས་འགྲོ་ཞིག་མ་གཏོགས་ཞིག་མ་གཏོགས་གཞན་དག་དམིགས་བསལ་ཨོ་དེ་འགྲོ་ཞིག་ག་རུ་གི་ཞིག་མེད་ཡིན་ནའི་འདི་ལོ་ཨ་ནི་ད་ད་ན་དེ།

སྤྱིར་བཏང་སོ་སོ་དག་རིགས་ལམ་ཤེས་ཀྱི་ཡོད་མཁན་དེ་འདྲ་ཐོབ་ཁྱད་མེད་དེ་ཡིན་ན་ཡང་ད་སོ་སོ་གི་རིགས་ལམ་ཡེ་ནས་ཕྲན་བུ་ཅིག་ཡོད་པ་དེ་དག་ཚད་མ་རྣམ་འགྲེལ་གྱི་རིགས་ལམ་དུ་ཆགས་པ་ཡིན་ན། ཨ་ནི་ཁོ་ཏན་ཏན་གཞུང་གཞན་དག་ག་བ་བལྟས་པ་ཡིན་ན་ཁོ། ཅིག་ཕར་ཕྱིན་དབུ་མ་ག་བ་བལྟས་པ་ཡིན་ན་ཁོ་དེ་ཤེས་ཡག་དེ་ཁོ། རིགས་པའི་འགྲོ་སྟངས་དེ་ཡག་པོ་ཤེས་ཚར་དུས་ཁོ་གཞན་པ་དེ། འཇམ་མགོན་བླ་མ་རྗེ་ཙོང་ཁ་པ་གང་ཉིད་ཀྱི་དངོས་སློབ། བླ་མ་དངོས་རྒྱན་པ་མཆོག་གིས་ལྷ་སའི་སྐྱིད་སྨད་ཕྱོགས་ཀྱི་འཇང་ཞེས་པའི་ལུང་པའི་ཕུག་དེར། འཇང་ཕུག་དགོན་བཀྲ་ཤིས་མཐོང་སྨོན་གླིང་ཞེས་པའི་དགོན་པ་ཕྱག་བཏབ་གནང་བ་དེར་འཇང་དགུན་ཆོས་ཐོག་མར་ཚོགས་སྲོལ་དར་ཡོད་པ་རེད་འདུག་དེ་སྐོར་དེ་སྔ་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད།
བྱང་ཕུག་དགོན་བཀྲ་ཤིས། ཐུན་མིན་གླིང་བཅས་བྱས་ནས་ད་དགོན་པ་དེ་བླ་མ་དངོས་རྒྱན་པས་ཕྱག་བཏབ་བཅས་བྱས་ནས་འདི་ནས་བྱུང་ཞིང་འདི་ནས་བཅས་བྱས་ནས་དགོན་པ་དེ་ལ་ཡང་ད་འཇང་དགུན་ཆོས་ཚོགས་ཡག་གི་སྲོལ་གྱི་ཐོག་མ་འདི་ནས་མར་བྱུང་ཞག་དེ་ཡང་ད་སྐབས་དེ་དུས་དེང་སང།

བོད་དོན་རྒྱབ་སྐྱོར་བའི་གལ་ཆེའི་མི་སྣ་དང་ཧིན་བོད་མཛའ་འབྲེལ་ཚོགས་པའི་འཐུས་མི་དེ་བཞིན་ས་གནས་བོད་རིགས་སུད་ཚོང་བ་སོགས་དང་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་རིམ་པ་གནང་བཞིན་ཡོད་ལུགས། སྤྱི་འཐུས་བསྟན་འཛིན་འཇིགས་བྲལ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་དོན། ཁྱེད་ཚོ་གང་ལྟར་ང་ལ་ཕྱག་བྲིས་བྱེད་དུས་བླ་མ་སོག་ཐབས་ལ་ང་རང་ཚོ་བི་ཧར་ལ་སླེབས་མ་ཐག། བི་ཧར་མངའ་སྡེ་ནས་ཡིན་པའི།

དེའི་ཐོག་ལ་ཡང་ན་དེ་སྲིད་ཁོ་རང་ཚོ་ལ་ཞུ་ཡ་བྱུང་ཅེས་དག་ནས་ཤིང་གེན་ཁོང་རྣམ་པའི་ངོས་ནས་རྒྱག་རུང་བྱས་ཡང་སྲིད་ཐོག་ལ་ནི་རྒྱ་ནག་གི་ཐེ་ཇུས་སྤུ་ཙམ་ཞིག་མེད་པ་དེ་འདྲས་ད་ནི་གོ་ལ་ཕལ་བའི་ནས་ཁོ་རང་ཚོ་ཞུས་ཐུབ་ན་དེ་གལ་ཆེན་པོ་ཞིག་ཆགས་འདུག་ང་ཚོའི་ངོས་ནས་ཞུ་ཡ་བྱུང་སོང། ད་དུང་སྐབས་དེར་དེང་སྐབས་བོད་དང་རྒྱ་གར་གྱི་ས་མཚམས་ས་ཁུལ་གྱི་གནས་སྟངས་དང་བོད་ཀྱི་ཁོར་ཡུག་གི་གནས་སྟངས་སྐོར་སོགས་ཀྱང་འགྲེལ་བརྗོད་ཞུ་རྒྱུ་བྱུང་ཡོད་པའི་སྐོར་གསུངས་བྱུང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་གྱི་ལས་འཆར་དེའི་བརྒྱུད་རིམ་ནས་སྤྱི་འཐུས་ཁག་བཅུ་གཅིག་ལ་ཆ་བགོས་གནང་བ་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ཞིག་གིས་ཕྱི་ཚེས་ཉི་ཤུ་ནས་ཉི་ཤུ་གསུམ་བར་ཉིན་གྲངས་བཞིའི་རིང Uttarakhand མངའ་སྡེའི་ནང་བོད་དོན་ཞུ་སྐུལ་ལེགས་པར་གྲུབ་པའི་རྗེས་ཕྱི་ཚེས་ཉི་ཤུ་བཞི་ནས་རྒྱ་གར་བྱང་ཕྱོགས Uttar Pradesh མངའ་སྡེའི་ནང་བོད་དོན་ཞུ་སྐུལ་གནང་བཞིན་ཡོད་པ་སྤྱི་འཐུས་པད་མ་མཚོ་ལགས་ཀྱིས། འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་བྱུང། ང་ཚོ་འགྲོ་བྱེད་ཀྱི་ང་ཚོ་རྒྱ་གར་བྱང་ཕྱོགས་ཀྱི་ད་ཡུ་པི་མངའ་སྡེ་དང་ད་ནང་བཞིན་གྱི་ཨུ་ཏར་ཁཱན་མངའ་སྡེ་ཡི་ནང་ལོགས་ལ་བོད་དོན་ཞུ་གཏུག་ཚར་ནས་ད་རེས་ཚེས་ཉི་ཤུ་རྩ་བདུན་གྱི་ཉི་མ་གསུམ་གྱི་རིང་ལ་ཡང་ང་ཚོ་ཡུ་པི་གི་མངའ་སྡེ་དེའི་ནང་ལ་ཡང་ཞུ་གཏུག་གི་ལས་འགུལ་དེ་འགྲོ་དང་འགྲོ་བཞིན་པ་ཡིན་ད་ད་ལྟ་བར་དུ་ཨ་ནི་ང་ཚོ་ད་ཞུ་གཏུག་ཞུ་ས་གི་གཙོ་བོ་དེ་ཨ་ནི་ཅིག་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་ད་ནང་བཞིན་མངའ་སྡེ་གི་སྲིད་སྐྱོང་མངའ་སྡེ་གི་ཅིག་གྲོས་ཚོགས་འཐུས་མི་དང་བློན་ཆེན། ད་ང་ཚོ་ཞིག་བོད་དོན་རྒྱབ་སྐྱོར་གྱི་ཚོགས་པ་ཁག་མང་པོ་ཞིག་ཡོད་དུས་གནད་ཡོད་མི་སྣ་དེ་ཚོ་ལ་མཇལ་འཕྲད་བྱས་ཨ་ནི་བོད་དོན་ཞུ་གཏུག་བྱས་ཨ་ནི་དེའི་ནང་བཞིན་གྱི་ས་གནས་ཀྱི་གསར་ཁང་མང་པོ་ཞིག་གི་བཅར་འདྲི་དང་ཨ་ནི་ཞིག་གསར་འགོད་གསལ་བསྒྲགས་སྤེལ་ཡ་སོགས་ལ་སོགས་པའི་གི་ད་ང་ཚོ་དེ་འདྲའི་རེད་བོད་དོན་ཞུ་གཏུག་གི་ལས་འགུལ་ཅིག་འགྲོ་དང་འགྲོ་བཞིན་པ་ཡིན། ང་ཚོ་སང་ཉིན་ནས་ཡུ་པི་མངའ་སྡེ་འདི་ཡི་གྲོས་ཚོགས་འཚོགས་ཡ་རེད་འདུག་ཨ་ནི་དེ་བྱེད་དུས་ང་ཚོ་སང་ཉིན་ནས་ལས་དོན་མང་ཆེ་བ་ཅིག་གྲོས་ཚོགས་ཀྱི་འཐུས་མི་ཚོ་ལ་ཐུག་ཡ་དང་ཨ་ནི་ང་ཚོ་གི་བོད་དོན་ཞུ་གཏུག་བྱེད་ཡ། ཁོང་རྣམ་པས་ད་རེས་མངའ་སྡེ་ཆེ་ཁག་འདི་གཉིས་ནང་བོད་དོན་ཞུ་སྐུལ་གནང་བའི་སྐབས་གཙོ་བོ་ད་ལྟའི་བོད་ནང་གི་ཛ་དྲག་གི་གནས་སྟངས་དང་འབྲེལ་བའི་སྐོར་ཞུ་སྐུལ་གནང་ཡོད་པ་རེད་བཞག།
ང་ཚོ་སྤྱི་བཏང་གི་ཞུ་གཏུག་གནང་བའི་སྐབས་ལ་གཙོ་ཆེ་བ་དེ་བོད་ནང་གི་ཛ་དྲག་གནས་སྟངས་དང་རྒྱ་ནག་གཞུང་བོད་ས་ཡོངས་རྫོགས་བཙན་བཟུང་བྱས་པ་མ་ཟད་ཀྱི་ད་ལྟའི་ཆ་ལ་བོད་ནང་གི་ཆོས་དང་རིག་གཞུང་སྐད་ཡིག་དང་བཅས་པ་རྩ་མེད་བཏང་ཡག་གི་སྲིད་ཇུས་དེ་ཚོ་ད་ཅིག་ལག་བསྟར་ཉིན་རེ་ནས་ཉིན་རེ་བཞིན་དུ་དཔེ་ཚབས་ཆེ་རུ་འགྲོ་གི་ཡོད་པ་དེ་ལ་བབ་པའི་གིས་རྒྱ་གར་གཞུང་གི་ངོས་ནས་ནས་ང་ཚོ་ལ་ཅིག་གོ་ཅིག་རྒྱབ་སྐྱོར་དང་ཅིག་སྡིངས་ཆ་གང་ཡོད་ཡོད་ལ་ཡང་ང་ཚོ་ཅིག་བོད་དོན་ལ་ཡང་ཐུགས་ཁུར་དང་ཅིག་གླེང་སློང་གནང་རོགས་གྱིས་ཟེར་ནས་ང། ང་ཚོས་ཞུ་སྒོར་གཙོ་བོ་དེ་འདི་འདྲའི་འདྲ་བོ་ཅིག་ཞུ་གི་ཡོད་རེད་ལ། རྩ་བའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་རྒྱལ་ཡོངས་ནང་བོད་དོན་ཞུ་སྐུལ་གྱི་སྐོར་སྐྱོད་ལས་འགུལ་དེ་ནི་འདི་ལོ་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོའི་སྤྱི་ཟླ་བཞི་པའི་ནང་དབུ་འཛུགས་གནང་སྟེ་དུས་སང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་བར་མུ་མཐུད་སྤེལ་གནང་རྒྱུ་ཡིན་ཞིང་ལས་འགུལ་དེ་སྔོན་མའི་འཆར་གཞི་ལྟར་སྤྱི་འཐུས་རྣམ་པ་ཁག་བཅུ་གཅིག་ཙམ་ལ་ཆ་བགོས་ཀྱིས་རྒྱ་གར་གྱི་གནད་ཡོད་ས་ཁུལ་ཁག་མང་པོའི་ནང་གི་འབྲེལ་ཡོད་དཔོན་རིགས། དང་དེ་བཞིན་བོད་དོན་རྒྱབ་སྐྱོར་བ་སོགས་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་གྱི་ལས་འགུལ་སྤེལ་དང་སྤེལ་གནང་མུས་ཡིན་པ་རེད།
ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་གནས་འདྲི་ལེ་ཚན་ནང་བོད་པའི་གཞོན་སྐྱེས་ཞིབ་འཇུག་པ་བསྟན་འཛིན་ཚེ་དཔལ་ལགས་ཀྱིས་ཨ་མི་རི་ཀའི་རྒྱལ་ས Washington ནང་གི George Washington གཙུག་ལག་སློབ་གྲྭ་ཆེན་མོའི་ནང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་མཁའ་རླུང་འབག་བཙོག་ཤོར་བའི་རྐྱེན་གྱིས་མིའི་འཕྲོད་བསྟེན་ལ་གནོད་སྐྱོན་གཏོང་གི་ཡོད་པའི་སྐོར་ཞིབ་འཇུག་སྙན་ཐོའི་ཐོག་གཏམ་བཤད་གནང་བ་དང་འབྲེལ་ནས་ཁོང་གིས་གསར་བཙུགས་གནང་བའི་གཞོན་སྐྱེས་ཀྱི་ནུས་སྟོབས་གོང་འཕེལ་ལས་གཞི་དང་ཡ་མུ་ན་ཁྱིམ་ཚང་སོགས་ཀྱི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་པའི་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།

གསུང་བཤད་གནང་བ་དེ་འབྲེལ་ནས་ཁོང་གིས་གསར་འཛུགས་གནང་བའི་ན་གཞོན་ནུས་པའི་ལས་གཞི་དང་ཇ་མུ་ན་ཁྱིམ་ཚང་ཞེས་པའི་སྐོར་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། ཐོག་མར་ཁོང་གིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་མཁའ་རླུང་འབག་བཙོག་ཤུགས་ཆེ་ཤོར་བའི་རྐྱེན་གྱིས་མི་དམངས་ཀྱི་འཕྲོད་བསྟེན་ལ་གནོད་སྐྱོན་ཚབས་ཆེ་བཏང་དང་གཏོང་བཞིན་པ་དེའི་ཐད་གཏམ་བཤད་གནང་སྐབས་གཙུག་ལག་སློབ་གཉེར་ཁང་དེའི་དགེ་ལས་སློབ་ཕྲུག་རྣམས་ཀྱིས་རྣམ་འགྱུར་ཇི་བཏོན་སྐོར་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། ལྡི་ལི་མཁའ་རླུང་བཙོག་པ་ཆགས་པའི་རྐྱེན་གྱིས་ནི་མིའི་གི་འཕྲོད་བསྟེན་ལ་གནོད་ཡོད་དམིགས་བསལ་ད་དབུགས་གཏོང་ཕྱོགས་སྒང་ལ་དཀའ་ངལ་འཕྲད་ཡ་དམིགས་བསལ་ད་གློ་བ་གི་ན་ཚ་ལ་ཤུགས་ཆེན་པོ་ཅིག་ཤུགས་རྐྱེན་ཐེབས་ཡ་དེ་དེ་སྐོར་ལ་བཤད་དུས་ཙམ་པ་ཨ་ནི་དེ་ད George Washington གི་སློབ་ཕྲུག་རེད་ཨ་ནི Professor རེད་དགེ་རྒན་ཁ་ཤས་དྲ་ཐོག་ཐོག་ནས་མཉམ་ཞུགས་བྱས་རེད་དེ་ཚོས་ཀྱི་དཔེ་དགའ་པོ་བྱུང་འདུག་ཁོ་ཚོས་ཀྱི་ད་དམིགས་བསལ་གྱི་ད་མཁའ་རླུང་བཙོག་པ་ཆགས་ཡ་དེ་ད་འཛམ་གླིང་ཡོངས་ལ་དཀའ་ངལ་ག་རེ་ག་རེ་འཕྲད་བསྡད་ཇི་ར་ཐ་ན་དེ་རྒྱ་གར་རྒྱལ་ས་ལྡི་ལི་འདྲ་པོ་ཡིན་ན་ཤུགས་ཆེན་པོ་ཅིག་དཀའ་ངལ་འཕྲད་བསྡད་ཡོད་རེད་དེ་ནང་བཞིན་ད་ཇོ་མ་ཡང་བོད་ལ་ཡའི་དེའི་མཁའ་རླུང་སྒང་ལ་ཉམས་ཞིབ་བྱས་ད་མཁའ་རླུང་སྒང་ལ་ཅིག་གོ་རྟོགས་སྤེལ་ཡ་ཨ་ནི་འབྲོག་པའི་ས་ཁུལ་དེ་ཚོ་ལ་ཡང་དཀའ་ངལ་འདྲ་པོ་ཅིག་ཡོད་ར་བ་དེ་ནི་ཚང་མ་ལ་དཔེ་ཅིག་གི་ཁོ་རང་ཚོ་གི་བསམ་ཚུལ་ཤུགས་ཆེན་པོ་འདུག་ཨ་ནི་ཞིབ་འཇུག་བྱས་བ་དེ་ད་དེ་ད་བོད་པའི་དེ་འདྲས་སྒང་ལ་ཞིབ་འཇུག་བྱེད་མཁན་དཔེ་དཀོན་པོ་ཆགས་བསྡད་ཡོད་ཙང་ཨ་ནི་དཔེ་དགའ་མོས་བྱས་འདུག་ཨ་ནི་དེ་སྒང་ལ་ང་རང་ལ་ཅིག་གི་རྗེས་སུ་ཡི་རང་ཞུ་ཡ་ད་དེ་འདྲས་མང་པོ་བྱུང་སོང་ཨ་ནི་ང་རང་གི་ཡང་དེ་སྒང་ལ་དེ་མ་མུ་མཐུད་ནས་ཡང། ཅིག་སློབ་སྦྱོང་བྱེད་དུ་ཡང་དེ་འདྲའི་གི་ཡང་བསམ་བློ་ཅིག་བཞག་བསྡད་ཡོད་ལ། ཡང་ཁོང་གིས་མཁའ་རླུང་སྦགས་བཙོག་གི་རྐྱེན་པས་མང་ཚོགས་ལ་དབུགས་གཏོང་མི་བདེ་བའི་ནད་གཞི་ཕོག་གི་ཡོད་སྐོར་གསུངས་དོན།
ངེད་ཀྱིས་སློབ་སྦྱོང་བྱས་ཏེ་མཁའ་རླུང་གི་དམིགས་བསལ་རྡུལ་ཕྲན་ཕྲ་མོ་ཅིག་ཡོད་ར་ད་རྡུལ་གྱི་རྐྱེན་པས་མཁའ་རླུང་དུ་ཟུར་རེ་ད dust layer དང particulate matter ལབ་ནས་དེ་གིས་དཀའ་ངལ་ཤུགས་ཆེན་པོ་ཅིག་ན་ཚ་ན་ཡ་དེ་དེ་འདྲ

དབུགས་གཏོང་ཡ་དཀའ་ལས་ཁག་པོ་བྱས་ནས་དམིགས་བསལ་ཁ་ཤས་ཀྱི་ད་སོ་ལ་ཉེ་དགའ་ལས་ཀྱི་དེ་འདྲས་ཀྱི་ཤུགས་ཆེན་པོ་ཅིག་གིས་ན་ཚ་དྲོ་དེ་ཤ་ད་ད་འདྲ asthma ལབ་ཡ་དེ་ཡང་ན་ཚ་དཔེ་ལྡི་ལི་ནང་ལ་འཕེལ་རིམ་ཆེན་པོ་ཅིག་ཡིན་པས་ཡང་དེ Research མང་པོ་ཅིག་ནང་དུ་ངེད་ཀྱི་དོ་སྣང་མང་པོ་བྱུང་སོང་ལ་ངོ་དེ་འདྲས་རེད་བ་ཤེས་ད་དམིགས་བསལ་གྱི་ད་ལྟ་ལྡི་ལི་ལ་དགུན་ཁའི་དུས་ཚོད་སྐབས་སུ་གནམ་གཤིས་གྲང་བ་ཡིན་ཙང

ཡིན། དེ་བས་ཁྱེད་ཚང་དེ་ལ Smog ལབ་ནས་ང་ཚོ་དེ་ཡི་སྨུག་པ་བཟོ་འདྲ་ཅིག་དེ་དེའི་ཐོག་དེ་སྨུག་པ་རུ་ཟེར་དུས་ཙམ་པ་དབུགས་བཏང་དུས་ཙམ་པ་དབུགས་གང་ཉལ་རེ་བོ་བྱེད་ནས་ཐ་ལ་འཛུལ་བས་དེ་གཟུགས་པོ་གི་གློ་བ་ནང་ལ་ཕར་འགྲོ་ཐུབ་ཡས་དེ་འདྲས་ཀྱི་ཉེན་ཁ་ཤུགས་ཆེན་པོ་ཅིག་འགྲོ་དེ་ཤ་ན་འོ། ཡང་བསྟན་འཛིན་ཚེ་དཔལ་ལགས་ཀྱིས་བོད་པའི་ན་གཞོན་རྣམས་ལ་སློབ་སྟོན་གནང་རྒྱུའི Empowering the Vision ཞེས་པའི་ཚོགས་པ་ཞིག་གསར་འཛུགས་གནང་བ་དེའི་སྐོར་བཀའ་འདྲི་ཞུས་པས། ཁོང་གིས་གསུངས་དོན། ན་ཆུང་ནུས་པའི་ལས་གཞི Empowering the Vision ལབ་ཡས་དེའི་ཚོགས་པ་དེ་ཉིས་སྟོང་བདུན་ལ་འགོ་བཙུགས་བཞག་ཡོད་ཅིག་རེད་འདི་གཙོ་བོ་ད་ཐ་ན་བོད་པ་སྤྱི་ཚོགས་ཅིག་ཡག་པོ་ཆགས་དགོས་འདུག་ལབ་ནས་ད་བསམ་ཚུལ་ཅིག་ཡོང་བསྡད་ཡོད་རེད་ག་དུས་ཡིན་ནའི་ད་ག་འདྲས་བྱེད་དགོས་ཡོད་དུས་བརྒྱུད་རིམ་མང་པོ་ཅིག་ཡོད་རེད་འདི་ནང་ལ་ད་དམིགས་བསལ་གཞོན་སྐྱེས་འདི་ཚོ་ནུས་སྟོབས་གོང་འཕེལ་ཡར་བཏང་ཡས་ལ་ཤུགས་ཅིག་རྒྱག་དགོས་ཡོད་དུས་ནས་གཞོན་སྐྱེས་རང་ལ་དམིགས་ནས་ད་ཚོགས་པ་བཙུགས་བཞག་ཡོད། རེད་ཨ་འདི་གཞོན་སྐྱེས་ལ་དམིགས་ནས་ཨེ་གཞོན་སྐྱེས་མཉམ་དུ་ལས་ཀ་བྱས་ཨ་འདི་བྱས་ནས་ད་ད་ལྟ་བར་དུ་ལོ་བཅུ་དྲུག་ཙམ་འགྲོ་བསྡད་རེད་ཨ་གཙོ་བོ་ད་སླབ་གྲྭ་ནས་བྱས་སླབ་གྲྭ་ཕྲུ་གུའི་མདུན་ལམ་སྒང་ལ་སྐད་ཆ་བཤད་ཡས་འདི་ནས་སླབ་གྲྭ་ཐོན་ཚར་བས་ནས་མཐོ་སློབ་ལ་འགྲོ་ཡས་ཀྱི་རོགས་པ་བྱེད་ཡས་མཐོ་སློབ་ཐོན་ཚར་བས་ནས་ལས་ཀ་བྱེད་ཡས་ལ་རོགས་པ་བྱེད་ཡས་ཨ་འདི་ནས་མཐོ་སློབ་དང་སླབ་གྲྭ་ཡང་ཁུངས་མ་འཁྱོལ་བ་ཡིན་ན་ཡང་ཁོང་ཚོ་ལ་ཁུངས་འཁྱོལ་ཡས་ལ་རོགས་པ་ག་འདྲས་བྱེད་དགོས་འདུག་ཨ་གལ་སྲིད་ཁོ་རང་ཚོ་ལས་གནས་མ་འདྲ་བ་ཅིག་ལ་ཡང་མཉམ་ཞུགས་བྱེད་དགོས་ཡོད་ན་ཨ་འདི་ཚོ་ལ་ཡང་རོགས་སྐྱོར་ག་འདྲས་བྱེད་དགོས་འདུག་ཁོང་ཚོ Fellowship འདྲས་དང་ཨ་ནི་དངུལ་གྱི་རོགས་སྐྱོར་ཐོག་ནས་ཡང་ཁོ་རང་ཚོ་ལས་རིམ་མ་འདྲ་བ་སྦྱངས་དེ་ནས་ལས་ཀ་ལ་དངོས་སུ་མཉམ་ཞུགས་བྱེད་ཐུབ་ཡས་དེ་འདྲས་ཀྱི་ལས་རིམ་མང་པོ་ཞིག་སྤེལ་བསྡད་ཡོད། འདི་དང་མཉམ་དུ་ད་ལྟ་བོད་ཀྱི་ད་ཆེད་ལས་པ་མང་པོ་ཅིག་ཡོད་རེད་བོད་པ་གཞོན་སྐྱེས་འདི་ཚོ་ཚང་མ་ཡང་ཅིག་ས་གནས་མ་འདྲ་ཅིག་ལ་སོ་སོ་ལས་གནས་མ་འདྲ་ཅིག་ལ་ལས་ཀ་བྱེད་བསྡད་ཡོད་ཙམ་པ་ཡང་ཁོ་ཚོ་མཉམ་དུ་ཚོ་མཉམ་རུབ་བྱེད་ནས་ང་ཚོ GTPN ལབ་ནས Global Tibetan Professional Network ལབ་ནས་ཡང་ང་ཚོ་ང་ཚོ་ཀྱི་ལས་རིམ་ཅིག་ཡོད་རེད་འདི་ཀྱི་ཡང་ཁོ་ཚང་མ་མཉམ་དུ་མཉམ་རུབ་བྱེད། བཅུ་སྔོན་ལ། རྡ་རམ་ས་ལ་ལ་དེ་འདྲ་ཅིག་འཚོགས་ཡ་བྱུང་རེད་དེ་གི་བརྒྱུད་རིམ་དེ་ལ་དཔེ་ཡག་པོ་ཅིག་བྱུང་སོང་ཁོང་ཚོ་རང་གི་སྤྱི་ཚོགས་ལ་ག་འདྲས་ཕན་ཐོགས་ཐུབ་འདུག་ཁོང་ཚོ་ཡིན་ནའི་ཕན་ཚུན་རོགས་པ་ག་འདྲས་བྱེད་ཐུབ་འདུག་དེ་འདྲས་སྒང་ལ་དཔེ་གྲོས་བསྡུར་ཡག་པོ་བྱུང་ད་ད་ལྟ་སྤྱི་ཟླ་སླེབས་ལ་ཉེ་བའི་སྤྱི་ཟླ་དང་པོ་ནང་ལ་ང་ཚོ་ཡང་རྒྱ་གར་ལྷོ་ཕྱོགས་ལ་དེ་འདྲས་འཚོགས་ཡ་གི་འཆར་གཞི་སྒྲིག་བསྡད་ཡོད་ད་ཆེད་ལས་པ་ལྔ་བཅུ་མ་ཟིན་ཅིག་མཉམ་རུབ་བྱེད་ཐུབ་ཡ་གི་ང་ཚོ plan སྒྲིག་བསྡད་ཡོད་དེ་གི་གཙོ་བོ་ཁོང་ཚོ་གི་སླབ་གྲྭ་ཁག་ལ་ཕྱིན་ནས་ཕྲུ་གུ་ལམ་སྟོན་བྱེད་ཡ་ཁོང་ཚོ་ནང་ལོགས་ལ་ཡང་ཕན་ཚུན་ལམ་སྟོན་ཡོང་ཡ། ཨ་ནི་འབྲེལ་བ་ཡོང་ཡ་འབྲེལ་བ་གསར་པ་བཏང་ཡ་དེ་འདྲས་ཀྱི་ཤུགས་ཅིག་རྒྱབ་བསྡད་ཡོད་ཨ་ནི་ང་ཚོ་གི་ད་ཡིག་ཚང་གཙོ་བོ་རྟེན་གཞི་བྱས་ཏེ་མ་འཇུ་དྲི་ལ་ལྡི་ལི་མ་འཇུ་དྲི་ལ་ལ་ཆགས་བསྡད་ཡོད་ཨ་ནི་གཞོན་སྐྱེས་སུ་ཡིན་ནའི་ཨ་དེ་ལ་ནང་ལ་སླེབས་ནས་ང་ཚོ་གིས་བཀའ་འདྲི་ཞུ་ཡ་བྱེད་ལས་ཀ་འཚོལ་རོགས་པ་བྱེད་ག་རེ་ཡིན་ནའི་ཨ་ང་ཚོ་གི་དམིགས་བསལ counsellor ཡོད་རེད་དཔེར་ན་མདུན་ལམ་ལམ་སྟོན་པ་དེ་འདྲས་ཡོད་རེད་ཨ་དེ་སུ་ཡིས་མཉམ་ཞུགས་བྱས་ནའི་འགྲིག་གི་རེད་ཨ་དེ་མཉམ་དུ་ང་ཚོ་གིས་ད་དཔེར་ན co-working space ལབ་ནས་ཡང་ས་ཆ་ཅིག་གིས་ཨ་དམིགས་བསལ་ང་ཚོ་ལས་རིམ་ཚོགས་ས་དང་ཨ་མཉམ་དུ་ཕྲུ་གུ་དེ་ཚོ་ཡིག་སྦྱང་དགོས་ན་ཡིག་སྦྱང་བསྡད་ས། དེ་འདྲས་ཅིག་བཙུགས་བཞག་ཡོད་ཨ་ནི་དེ་གིས་ད་ལྡི་ལི་ནང་ལ་སློབ་སྦྱོང་བྱེད་ཡ་ཨ་ནི་གྲོས་བསྡུར་བྱེད་ཡ་དེ་འདྲའི་སྒང་ལ་ཨ་ནི་དཔེ་ཅིག་ཁོར་ཡུག་དམིགས་བསལ་ཅིག་བསྐྲུན་ཐུབ་སོང་བསམ་བསམ་འདྲ་བོ་ཅིག་བྱུང་གི་འདུག།
ཡང་བསྟན་འཛིན་ཚེ་འཕེལ་ལགས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་ནང་ཡ་མུ་ན་ཁྱིམ་ཚང་ཞེས་པ་ཞིག་ཟུང་འབྲེལ་སྒོ་ནས་གསར་འཛུགས་གནང་བ་དེའི་སྐོར།
ནས་འདྲི་ཞུས་པས་ཁོང་གིས་གསུངས་དོན། ཡ་མུ་ན་ཁྱིམ་ཚང་ལབ་དེ་སྤྱིར་བཏང་ང་ཚོ་ད་སྔོན་མ་མཐོ་སློབ་ཐོན་ནས་ང་ཚོ་སློབ་གྲྭ་གཅིག་པ་ཕྲུ་གུ་མང་པོ་ཡོད་རེད་དེ་དང་སློབ་གྲྭ་གཅིག་པ་ཁོ་ང་ཚོ་རོགས་པ་བྱས་ནས་ཕྲུ་གུ་ཉི་ཤུ plus ཅིག་ཨ་ནི་ལྡི་ལི་ལ་ཡ་ཟ་ཁང་ཅིག་གི་ཆ་ཤི་མེད་པ་བྱས་ནས་ཨ་ནི་ཚང་མ་ལྡི་ལི་ལ་སོ་སོ་མཐོ་སློབ་བསྒྲུབས་ནས་ཨ་ནི་ཡང་མ་འོངས་སོ་སོ་མདུན་ལམ་གང་ལ་བསམ་བཏང་ཡ་སློབ་སྦྱོང་འཕར་མ་བྱས་དེ་ནས་གང་ལ་ཆ་ཞིག་འགྲིག་ཡིན་པའི་སྐབས་ལ་ཨ་ནི་ལྡི་ལི་ལ་འཛོམས་པ་ཅིག་ཆགས་བསྡད་ཡོད་རེད་འཛོམས་དུས་ཙམ་པ་ད་ང་ཚོ་ཚང་མ་ཁང་པ་ཅིག་དགོས་དུས་ལ་ཨ་ནི་ཁང་པ་ཅིག་བྱུང་བ་རེད་དེ་ཡ་མུ་ན། ཆུ་གི་མཐའ་དེ་ལ་ཨ་ནི་ཁང་པ་དེ་ལའང་ཚང་མ་མཉམ་དུ་བསྡད་ཨ་ནི་ཁང་པ་ཆུང་ཆུང་ཞིག་རེད་ཡིན་ནའི་ཚང་མ་མཉམ་བསྡད་ཨ་ནི་ང་ཚོ་གྲོས་བསྡུར་བྱས་ཨ་ནི་སུ་ཡིན་ནའི་དེ་ལ་བསྡད་ཆོག་ཆོག་ག་རེ་ཡིན་ནའི་ཕར་ཚུར་རོགས་པ་བྱས་དེ་འདྲ་བྱས་ནས་ཨ་ནི་ཁྱིམ་ཚང་ལ་ནི་ང་ཚོས་ད་སྤྱིར་བཏང་བོད་ཁྱིམ་ནས་འགྲིམས་པ་ཡིན་ཙང་ཕལ་ཆེར་ཨ་ནི་ཁྱིམ་ཚང་ལ་ནི་དུ་བྱས་ནས་ཡ་མུ་ན་ཁྱིམ་ཚང་བཏགས་པ་རེད་ཨ་ནི་ཡ་མུ་ན་ཁྱིམ་ཚང་དེ་གིས་ད་ད་ལྟ་བར་དུ་ད་ལོ་ཕལ་ཆེར་བདུན་བརྒྱད་ནང་ལོག་ལ་ཡ་ཕྲུ་གུ་ཕལ་ཆེར་གཅིག། སོ་སོ་སོ་སོ་ལས་གནས་མ་འདྲ་མ་འདྲ་ལ་སློབ་སྦྱོང་བྱས་བསྡད་པ་ད་ལྟ་ཕྱི་རྒྱལ་ཁག་རེད་རྒྱ་གར་ནང་ལོག་རེད་དེ་ནས་གཞུང་ཞབས་ཀྱི་ལས་ཀ་རེད་སློབ་གྲྭ་ཁག་ལ་དགེ་རྒན་རེད་དེ་འདྲས་མང་པོ་ཅིག་ད་ལྟ་ཕྱག་ལས་གནང་ནས་ད་ང་ཚོ་ད་ལྟ་ང་དང་ངའི་རོགས་པ་མ་གཏོགས་ལྡི་ལི་ལ་མེད། ཡང་ཡ་མུ་ནའི་ཁྱིམ་ཚང་སྐོར་དྲ་རྒྱའི་ཐོག་འཚོལ་ཞིབ་བྱེད་སྐབས་དེ་ཁྱི་བདག་མེད་ཚོར་ལྟ་སྐྱོང་གནང་བཞིན་པ་དང་དེའི་འདྲ་པར་དང་བརྙན་པར་མང་པོ་མཐོང་རྒྱུ་འདུག་པས། འདིའི་སྐོར་ནས་འདྲི་ཞུས་པར་ཀུན་བཟང་ཚེ་འཕེལ་ལགས་ཀྱིས་གསུངས་དོན། སྔོན་མ་ང་ཚོ་དེ་སྔོན་མ་འདི་ཁྱིམ་ཚང་བཙུགས་པའི་སྐབས་ལ་ཨ་ནེ་ཁྱི་འཁྱམ་དག་དེ་འདྲའི་མང་པོ་ཅིག་ང་ཚོ་མ་སླེབས་སྔོན་ནས་ཕར་བསྡད་བསྡད་ཤག་ཁོ་ཚོ་ལ་ང་ཚོས་ཡང་རོགས་སྐྱོར་བྱས་ག་རེ་ཡིན་ནའི་བྱས་དེ་ང་ཚོ་དཔེ་གལ་ཆེན་པོ་ཅིག་མཐོང་སོང་དེ་བྱས་ཙང་ཨ་ནེ་ཁོ་ཚོ་གིས་གཙོ་བོ་བྱས་ནས་ཁྱི་འཁྱམ་རྒྱས་ལ་གཙོ་བོ་རོགས་པ་བྱས་ནས་ལྟ་རྟོག་བྱས་ནས་ཨ་ནེ་ད་ད་ལྟ་བར་དུ་ང་གཉིས་ཀྱིས་དབྱིན་ཡུལ་མཇ་ནུ་ཊི་ལ་ཡི་ཁྱི་བརྒྱ་དང་ཉི་ཤུ་ལ། ཞོག་ཀས་རྟག་པར་ང་གཉིས་ཁ་ལག་སྟེར་ཡ་བྱས་ཨ་ནི་དགུན་ཁ་ཟིན་དུས་ཙམ་པ་ཡང་ཁྱི་རྒན་པ་དེ་ཚོ་ལ་དུག་ལོག་གཡོག་ཡ་བྱས་དེ་ནས་ཐ་ན་གཅིག་གི་ལམ་ཁ་ཟུར་ལ་མིག་སེར་མོ་ཊ་གི་བརྡབ་སྐྱོན་དང་དེ་འདྲ་དཀའ་ངལ་འཕྲད་དུས་ཙམ་པ་ཡང་སྐེ་ལ་གཅིག་གི་དགོང་དག་མཐོང་ཐུབ་ཡ་གི་ཡང་སྐེ་ལ་ཐག་པ་དང་དེ་འདྲས་ཅིག་ག་ར་དེ་འདྲས་ཀྱིས་ང་ཚོ་ལས་རིམ་རབ་དང་རིམ་པ་ཅིག་སྤེལ་བྱས་ཡ་ནི་ད་ད་ལྟ་བར་དུ་ཁྱི་བཞི་བཅུ་ལྷག་ཡང་ཕྲུ་གུ་སྐྱེ་ཡ་མེད་རྒྱུ་གི་ཡང་གཤགས་བཅོས་བྱས་དག་དེ་འདྲས་ང་ཚོའི་ཚོགས་པ་གཞུང་འབྲེལ་མ་ཡིན་པ་རྒྱ་གར་གྱི་ཚོགས་པ་མཉམ་འབྲེལ་བ་བྱས་ནས་ཁྱི་བཞི་བཅུ་ལྷག་ད་ལྟ་བར་དུ་གཤགས་བཅོས་བཏང་ནས་བྱས་ཐུབ་སོང་དེ་ཀྱི་གཙོ་བོ་ཁྱི་གི་ད་ཅིག་གྲངས་ཀ་དེ་ཏག་ཏག་ཅིག་ཉུང་ངུ་བཟོ་དགོས་ཡོད་མེད་དག་ཧ་མ་ཟེར་ནས་གྲངས་ཀ་ཏག་ཏག་གནས་ཐུབ་པའི་མ་འཕར་ཡག་གི་ཐབས་ཤེས་དེ་འདྲའི་རུ་རྗེས་ཤུགས་ཆེན་པོ་ཅིག་ཀྱང་འདོད་ཨ་ནི་འདི་གཙོ་བོ་ད་མི་དང་ཁྱི་འཁྱམ་བར་དུ་སེམས་ཅན་སྤྱི་དང་སེམས་ཅན་སུ་ཡིན་ནའི་འདི་བར་དུ་ལ་འབྲེལ་བ་བཟང་པོ་ཡོང་ཡ་ང་ཚོ་མཉམ་དུ་བསྡད་ཐུབ་ཡ་གི་བསམ་བློ་ཅིག་ཤུགས་ཆེན་པོ་ཅིག་སླེབ་ཐུབ་ན་ཨ་ནི་ག་རེ་ཡིན་ནའི་ད་ཅིག་དཀའ་ངལ་ཉུང་བ་འཕྲད་ཡ་དཔེ་ཞི་བདེ། དང་ལྡན་པ་ཁོར་ཡུག་ཅིག་བསྐྲུན་ཐུབ་ཡས་ཀྱི་དེ་འདྲས་ཀྱི་དམིགས་ཡུལ་ཅིག་སེམས་དུས་ད་ཏི་མཇ་ནུ་ཊི་ལ་ལ་དེ་འདྲས་ཅིག་བྱེད་ཐུབ་ན་འདི་རྒྱ་གར་དེང་སང་ང་ཚོ་ལ་ད་ད་ཉིད་ང་ཚོ་གི་སྤྱི་ཚོགས་དྲ་ལམ་ནང་ལ་མང་པོ་ཅིག་སླེབས་བསྡད་བཞག་དེ་གི་རྒྱ་གར་དེ་ཚོ་དཔེ་དགའ་མོས་བྱེད་ཀྱི་འདུག་ཨ་ནི་བལ་བོ་མང་པོ་ཅིག་དགའ་མོས་བྱས་དེ་གི་ང་ཚོ་གི་ད་གཙོ་བོ་གི་ཅིག་ལན་འདྲ་བོ་ཅིག་ག་ས་ག་ལ་ཅིག་སྤེལ་ཡོང་དུས་ཙམ་པ་སོ་སོ་སོ་སོ་ས་གནས་ནས་དེ་འདྲས་གང་ལ་ལས་ཀ་བྱེད་ཐུབ་ཡས་ཀྱི་མང་པོ་ཅིག་བྱེད་ཐུབ་འདུག་ཨ་ནི་ང་ཚོ་ས་གནས་པ་ཚོ་སྐད་ཆ་ཡང་ཡོང་གི་འདུག་འདི་དཔེ་གྲུབ་འབྲས་བཟང་པོ་རེད་བསམ་གྱི་འདུག། ལངས། ཡང་བསྟན་འཛིན་ཚེ་དཔལ་ལགས་ཀྱིས་གསར་འཛུགས་གནང་བའི་ཚོགས་པ་ཁག་གིས་བོད་པའི་གཞོན་སྐྱེས་རྣམས་ལ་ཤེས་ཡོན་སོགས་ཀྱི་ཐད་མཐུན་འགྱུར་རོགས་རམ་གནང་བཞིན་པ་དང་ཁྱི་བདག་མེད་ཚོར་ཁ་ལག་དང་སྨན་བཅོས་སོགས་གནང་བཞིན་ཡོད་སྟབས་གཞན་ཕན་གྱི་ཕྱག་ལས་དེ་དག་བསྒྲུབ་རྒྱུར་དངུལ་ཐོག་ནས་ཞལ་འདེབས་གནང་མཁན་དེ་འདྲ་ཡོད་མེད་གནས་འདྲི་ཞུས་པས་ཁོང་གིས།

རྩ་བའི་ཀུན་བཟང་ཚེ་དཔལ་ལགས་བོད་ནང་འཁྲུངས་པ་དང་དགུང་ལོ་བཞི་ལ་སོན་སྐབས་རྒྱ་གར་ནང་བཙན་བྱོལ་དུ་ཕེབས་ནས་བོད་ཕྲུག་ཁྱིམ་སྡེའི་སློབ་གྲྭའི་ནང་སློབ་ཞུགས་གནང་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་བསླབ་པ་མཐར་སོན་པའི་རྗེས་སུ་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་གི Hans Raj གཙུག་ལག་སློབ་གཉེར་ཁང་ནང་སློབ་གཉེར་གནང་བར་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར Master of Science ཞེས་ཚན་རིག་ཐོག་གཙུག་ལག་རབ་འབྱམས་པའི་ཕྱག་འཁྱེར་ཐོབ་པ་ཞིག་ཡིན་འདུག།

ཁྲག་ཤེད་བརྟག་དཔྱད་ཀྱི་འཕྲུལ་ཆས་ནང་སྙིང་གི་སྒུལ་ཤུགས་ཀྱིས་ཁྲག་ལུས་ཡོངས་སུ་གཏོང་བའི་སྐབས་ཀྱི་སྙིང་གི་ཁ་འཛུམ་པའི་དུས་ཀྱི་ཁྲག་ཤེད་གྲངས་ཀ་བརྒྱ་དང་སུམ་ཅུ་ལས་མཐོ་བ་དང་ཁྲག་སྙིང་ནང་དུ་འཐེན་པའི་སྐབས་ཀྱི་སྙིང་ཁ་འབྱེད་པའི་དུས་ཀྱི་ཁྲག་ཤེད་ཀྱི་ཚད་གཞིའི་གྲངས་ཀ་བརྒྱད་ཅུ་ལས་མཐོ་བ་སླེབས་ཚེ་ཁྲག་ཤེད་མཐོ་བའི་ནད་ཕོག་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཁྲག་ཤེད་མཐོ་བའི་ནད་པར་ཁྲག་ཤེད་མཐོ་བའི་རྐྱེན་གྱིས་སྙིང་དང་ཁྲག་རྩར་ཉེན་ཁ་བཟོ་བ་དེ་ནི་ཉེན་ཁ་ཆེ་བ་དང་དེ་ལས་ཉེན་ཁ་ཅུང་ཆུང་བ་བཅས་རིགས་གཉིས་སུ་དབྱེ་བ་ཡིན་ཞིང། དང་པོ་ཉེན་ཁ་ཆེ་བའི་ཁྲག་ཤེད་མཐོ་བའི་ནད་པ་ནི་སྙིང་གི་ཁ་ཟུམ་པའི་དུས་ཀྱི་ཁྲག་ཤེད་ཀྱི་གྲངས་ཀ་བརྒྱ་དང་བཞི་བཅུའམ་ཡང་ན་གྲངས་ཀ་དེ་ལས་མཐོ་བ་དང། སྙིང་ཁ་འབྱེད་པའི་དུས་ཀྱི་ཁྲག་ཤེད་ཀྱི་གྲངས་ཀ་དགུ་བཅུའམ་ཡང་ན་དེ་ལས་མཐོ་བ་ཡོད་མཁན་དང། དེ་བཞིན་སྙིང་ཁ་འཛུམ་པའི་དུས་ཀྱི་ཁྲག་ཤེད་ཀྱི་གྲངས་ཀ་བརྒྱ་དང་སུམ་ཅུ་ནས་བརྒྱ་དང་སུམ་ཅུ་སོ་དགུ་དང། སྙིང་ཁ་འབྱེད་པའི་དུས་ཀྱི་ཁྲག་ཤེད་ཀྱི་གྲངས་ཀ་བརྒྱད་ཅུ་ནས་བརྒྱད་ཅུ་གྱ་དགུ་བར་ལས་མ་ཟིན་ན་ཡང། ཁྲག་ཤེད་མཐོ་བའི་ནད་ཀྱི་སྟེང་བླ་གཉན་གྱི་ནད་ཕོག་ཟིན་པ་དང། དབང་པོ་གཞན་ལ་གནོད་སྐྱོན་བཟོས་ཟིན་པ། དེའི་ཐོག་ལ་ཐ་མག་འཐེན་པ་དང། ཁྲག་གི་མངར་ཆའི་ཚད་གཞི་དང་ཁྲག་ནང་གི་ཚིལ་གྱི་ཚད་གཞི་རྒྱུན་ལྡན་མ་ཡིན་པ། ལུས་ཀྱི་ཤ་རྒྱགས་པ་ཡིན་པ་སོགས་ཀྱི་ནད་པ་ཚོར་ཆེས་ཉེན་ཁ་ཆེ་བའི་གྲས་ཡིན་པ་རེད། གཉིས་པ་ཉེན་ཁ་ཅུང་ཆུང་བའི་ཁྲག་ཤེད་ཀྱི་ནད་པ་ནི། སྙིང་གི་ཁ་ཟུམ་པའི་དུས་ཀྱི་ཁྲག་ཤེད་གྲངས་ཀ་བརྒྱ་དང་སུམ་ཅུ་ནས་བརྒྱ་དང་སུམ་ཅུ་སོ་དགུ་དང། སྙིང་ཁ་འབྱེད་པའི་དུས་ཀྱི་ཁྲག་ཤེད་ཀྱི་གྲངས་ཀ་བརྒྱད་ཅུ་ནས་བརྒྱད་ཅུ་གྱ་དགུ་བར་ཡིན་པ་གང་ཞིག་ལ་ཁྲག་ཤེད་ཀྱི་རྐྱེན་བྱས་ཏེ་བླ་གཉན་གྱི་ནད་ཕོག་མེད་པ་དང། སྙིང་དང་ཁྲག་རྩ་ཉེན་ཁ་བཟོ་བའི་རྒྱུ་རྐྱེན་གཞན་དག་མེད་པ་དེ་དག་ཡིན་པ་ངོས་འཛིན་གནང་གི་ཡོད་པ་རེད། དེར་བརྟེན་རྒྱ་གར་ལྷོ་ཕྱོགས་སུ་བཞུགས་པའི་ཕྱི་ལུགས་སྨན་པ་དོན་གྲུབ་བཀྲ་ཤིས་ལགས་ཀྱིས་ཁྲག་ཤེད་མཐོ་བའི་ནད་པར་ཐད་ཀའི་གནོད་ཚབས་ཆེ་ཤོས་ནི་ཚྭ་ཡིན་པ་དང་དུས་རྒྱུན་འཚོ་བའི་ནང་ཚྭ་ཉུང་དུ་བསྟེན་དགོས་པའི་ཁར། ཚག་ཤ་དང་ལུག་ཤ་ར་ཤ་ལ་སོགས་པའི་ཤ་རིགས་དེ་དག་དང་སྣུམ་དང་མར་ཚིལ་སོགས་ལ་རྔོ་སྲེག་གི་ཟས

ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་བོད་ཇ་ཞིག་འཐུང་དགོས་ལ། དེ་ཡིན་པ་སོང་ཙང་ཚགས་དུ་བཟོས་མི་ནུས་ཆོས་ཡ། ཨ་ནི་གླང་ཤ། ཤ་རིགས་དང་ཨ་ནི་ཅིག་ཞག་རྩི་རིགས་དང་ཨ་ནི་སྣུམ་ནང་སྐྲག་སྐྱོགས་རིགས་ཚོ་ཡང་ཅིག་ཀོ་ལེ་སི་ཊོལ་ལ་གནོད་ཡོད་པ་སོང་ཙང་ཀོ་ལེ་སི་ཊོལ་རིགས་མཐོ་བོ་ཡོད་ན་ཨ་ནི་ཡང་ཅིག་ཁྲག་རྩ་ནང་ལོགས་ཀོ་ལེ་སི་ཊོལ་ཡུན་རིང་པོ་བསགས་སོང་ན་ཡང་ཁྲག་ཤེད་ཡང་མཐོ་རུ་འགྲོ་གི་རེད་དེ་ཡིན་པ་སོང་ཙང་ཨ་ནི་ཞག་རྩི་རིགས་དེ་རེད་གླང་ཤ་རིགས་རེད་ཤ་དམར་པོ་རིགས་རེད་དེ་ཚོ་འཛེམ་དགོས་ཡ་དཔེ་མི་སྲིད་གལ་ཆེན་པོ་ཆགས་བསྡད་འདུག་ཨ་ནི་དམིགས་བསལ་གྱིས་ནི་ཐ་མག་དང། ཆང་རག་རིགས་ཞིག་ར་དེ་ཚོ་གིས་གནོད་ཡོད་རེད་ཞུ་ཡིན།
ཁྲག་ཤེད་མཐོ་བའི་ནད་ལ་ཟས་དང་སྤྱོད་ལམ་གྱི་ཕན་ཐོགས་ཆེ་ཤོས་ནི་གཙོ་བོ་ལུས་དལ་པོར་མི་བསྡད་པར་ཉིན་རེར་ལུས་རྩལ་དང་གོམ་པ་སོགས་བརྡབ་གསིག་སྐར་མ་ཉི་ཤུ་རྩ་གྲངས་བྱས་པས་ཧ་ཅང་གི་ཕན་ཐོགས་ཡོད་པ་དང་ཤ་རྒྱགས་པ་སྐམ་དུ་གཏོང་རྒྱུ་དང་གཉིད་དུས་ཐོག་ལ་འདང་ངེས་ཁུག་དགོས་པ། ལྷག་པར་དུ་སེམས་ཞི་བ་དང་ལྷོད་དུ་གནས་ཐབས་བྱེད་པ་ལས

པོ་ཏེ་སིའམ་དང་མེག་ནེ་སིའམ་ནཱི་ཏྲེད་ལ་ནི་རྫས་དེ་འདྲ་ཡོད་པས་དེ་ཚོ་གིས་ཁྲག་ཤེད་མར་བཅག་ཡ་ལ་ཕན་གྱི་ཡོད་རེད་སྤྱི་ཡོངས་ཀྱི་གཟུགས་པོ་ལ་ད་ཕན་ད་ཕན་རོ་དེ་ཡིན་པ་སོང་ཙང་ཚལ་དང་ཤིང་ཏོག་ཚོ་མཆོད་དེ་དཔེ་གལ་ཆེན་པོ་ཆགས་འདུག་ནམ་རྒྱུན་ནས་ང་ཚོ་དེ་ཡི་ད་ཁྲག་ཤེད་མར་བཅག་ཡ་ཆེད་དུ་ཁྲག་ཤེད་ཀྱི་སྔོན་འགོག་བྱེད་ཡ་ཆེད་དུ་ང་ཚོ་མཆོད་ཆོག་ཡ་དང་མཆོད་མ་ཆོག་ཡ་དེ་ཚོ་བསྟེན་དགོས་དེ་དཔེ་གལ་ཆེན་པོ་ཆགས་འདུག། སྤྱིར་ཁྱེད་ལ་སྨན་པས་ཁྲག་ཤེད་མཐོ་བའི་ནད་ངོས་འཛིན་བྱས་པའི་རྗེས་ཟས་དང་སྤྱོད་ལམ་སྤང་བླང་ཚུལ་བཞིན་བསྟེན་པའི་དབང་གིས་ཁྲག་ཤེད་ཧ་ཅང་གི་མཐོ་བ་མེད་པར་ཆགས་པའི་ཕན་ནུས་ཐོན་ཚེ་མུ་མཐུད་ནས་ཁྲག་ཤེད་མཐོ་རུ་མི་འགྲོ་བའི་ཟས་དང་སྤྱོད་ལམ་གྱི་ཐབས་ཤེས་དེ་དག་མུ་མཐུད་རྒྱུན་འཁྱོངས་བྱ་དགོས་པ་དང་དེ་མིན་ཁྲག་ཤེད་མཐོ་བའི་ནད་ལ་ཟས་དང་སྤྱོད་ལམ་གཉིས་སྤང་བླང་ཚུལ་བཞིན་བྱས་ཀྱང་ཕན་ནུས་ཆེར་མི་ཐོན་པའི་ནད་པ་ཚོས་ངེས་པར་དུ་སྨན་བཟའ་དགོས་ཀྱི་ཡོད་ཅིང། གང་ལྟར་ཁྲག་ཤེད་མཐོ་བའི་ནད་ལ་ཟས་དང་སྤྱོད་ལམ་ཐོག་ནས་ཐབས་ཤེས་དང་ཕྱི་ལུགས་ཀྱི་སྨན་བཟའ་བའི་ཐབས་ཤེས་དེ་དག་གིས་ཁྲག་ཤེད་ཀྱི་ཚད་གཞི་སྟངས་འཛིན་བྱེད་ཐུབ་པ་དེ་ཡིས་ཁྲག་ཤེད་མཐོ་བའི་ནད་ཀྱིས་སློང་བའི་སྙིང་རྩ་འགག་པ་དང་མཁྲེགས་རྒྱུའི་དབང་པོ་སྐྱོན་ཅན་དུ་འགྱུར་བ་འཆི་རྐྱེན་སོགས་སྔོན་འགོག་ཐུབ་པ་ཡོད་པ་ངོས་འཛིན་གནང་གི་འདུག།

ན་ཚ་གཞན་དག་དེ་འདྲ་ཡོད་ན་སྙིང་གི་ན་ཚ་དང་ཨ་ནེ་ཅིག་གྲིབ་སྐྱོན་གྱི་ན་ཚ་དང་གཅིན་སྙིའི་ན་ཚ་དང་མཁལ་མའི་ན་ཚ་ཡོད་དུས་ཁྲག་ཤེད་ཀྱི་རིགས་སྨན་རིགས་གཅིག་གཏོང་ཡ་དང་ཡང་གཞན་པ་ཡང་ཚེར་མ་གཏོང་ཡ་དང་དེ་འདྲའི་ཆགས་བསྡད་ཡོད་རེད་དེ་ཡིན་པ་སོང་ཙང་ཁྲག་ཤེད་ཀྱི་སྨན་ཚང་མ་གཅིག་པ་མ་རེད་ཞུས་ཡོང་དེ་ཡིན་པ་སོང་ཙང་ཡང་གཅིག་སྨན་པ་ལ་བསྟེན་གཏུགས་བྱས་བྱས་ཨ་ནེ་ཁྲག་ཤེད་སྨན་གཅིག་འགོ་བཙུགས་བྱས་ནས་ཡུན་རིང་པོ་ད་ག་རང་མཆོད་བསྡད་དེ་ཡག་པོ་མཐོང་མི་འདུག་དེ་ཡིན་པ་སོང་ཙང་བར་བར་ཨེམ་ཆི་སྟོན་བསྡད་བསྟེན་གཏུགས་བྱས་དེ་དཔེ་གལ་ཧང་སང་གལ་ཆེན་པོ་ཆགས་འདུག་དེ་གཅིག་ཆགས་བསྡད་འདུག་ཨ་ནེ་ཁྲག་ཤེད་ཀྱི་སྨན་གཅིག་མང་ཆེ་ཅིག་དམིགས་བསལ་གྱི་ཟུར་ཕོག་ཤུགས་ཆེན་པོ་དེ་འདྲ་ག་གེ་ཡོད་མ་རེད། ཨེ་སྨན་གཅིག་གིས་འཕྲོད་ཀྱི་མེད་ན་སྨན་གཞན་པ་དེ་བརྗེ་པོ་རྒྱག་ཡས་དང་དེ་འདྲའི་ཆགས་བསྡད་འདུག་དེ་མཁྱེན་ཡག་ལ་དཔེ་གལ་ཆེན་པོ་ཆགས་འདུག། འོན་ཀྱང་ནད་པ་ཁག་ཅིག་ལ་ཕྱི་ལུགས་སྨན་གྱིས་ཁྲག་ཤེད་ཀྱི་ཚད་གཞི་བཅག་མ་ཐུབ་པའི་གནས་སྟངས་ཀྱང་ཡོང་སྲིད་ཀྱི་ཡོད་པར་བརྟེན་ནས་སྨན་གྱིས་ཁྲག་ཤེད་བཅག་ཐུབ་ཀྱི་ཡོད་མེད་ཁྲག་ཤེད་ཡང་སེ་བརྟག་དཔྱད་བྱ་དགོས་ཀྱི་ཡོད་པ་དང། གལ་ཏེ་སྨན་གྱི་ཕན་ནུས་མི་ཐོན་པའི་སྐབས། ངེས་པར་དུ་སྨན་པར་བསྟེན་གཏུགས་བྱས་ཏེ་སྨན་འགྱུར་བ་གཏོང་དགོས་པའི་གནས་སྟངས་ཡོང་གི་ཡོད་པས་ལྷོད་ཡངས་དུ་མི་སོང་བ་བྱ་དགོས་ཀྱི་ཡོད་པ་རེད་འདུག།

དེ་ཡིས་ཁྲག་ཤེད་ནད་ཀྱིས་སློང་བའི་ནད་ཚབས་ཆེ་བའི་རིགས་སྔོན་འགོག་ཐུབ་པའི་ཕན་ཐོགས་ཡོད་པའི་ཐད་ལ། ནུབ་ཕྱོགས་པའི་ཚན་རིག་པའི་ཉམས་ཞིབ་ནང་ཁྲག་ཤེད་མཐོ་བའི་ཚད་གཞི་ནས་གྲངས་ཀ་བཅུ་བཅག་ཐུབ་པ་ཙམ་གྱིས་གྲིབ་སྐྱོན་དང་སྙིང་གི་ན་ཚའི་སློང་རྐྱེན་བྱེད་པའི་ཉེན་ཁ་ཆུང་དུ་གཏོང་ཐུབ་ཀྱི་ཡོད་པའི་ར་སྤྲོད་གནང་ཡོད་པའི་སྐོར་གསུངས་དོན་ལ། སྨན་བཅོས་ཀྱི་ཁེ་ཕན་ག་རེ་ཡོད་ཞུས་ན་ད་ང་ཚོ་ཚན་རིག་ཐོག་ནས་ཉམས་ཞིབ་གནང་བྱས་རྗེས་ག་རེ་མཁྱེན་རྟོགས་བྱུང་རེད་ཞུས་ན་ད་ལྟ་ཉམས་ཞིབ་བརྒྱུད་ནས་ག་རེ་ཧ་གོ་རེད་ཟེར་ན་ཁྲག་ཤེད་ཡོད་མཁན་ཅིག་ལ་ཁྲག་ཤེད་ཀྱི་དབང་གྲངས་བཅུ་གཅིག་ལྕགས་ཐུག་ན་ལུས་ཀྱི་གྲིབ་སྐྱོན་ཕོག་ཡ་གི་རེད་སྙིང་གི་ན་ཚ་གི་མ་སླེབས་ཡ་ཆེད་དུ་བརྒྱ་ཆ་ཉི་ཤུ་རྩ་ལྔ་ནས་སུམ་ཅུ་ཙམ་མར་བཅག་ཐུབ་ཀྱི་རེད་ལབ་འོང་རེད་ལ་དེ་ཡིན་པ་སོང་ཙང་སྨན་བཅོས་བྱས་ཏེ་དཔེ་ཁྱོན་ནས་གལ་ཆེན་པོ་ཆགས་འགྲོ་གི་འདུག།
ཁྲག་ཤེད་མཐོ་བའི་ནད་པ་ཁག་ཅིག་ལ་ཟས་དང་སྤྱོད་ལམ་སྤང་བླང་བྱས་པས་ཕན་ནུས་ཐོན་མཁན་རིགས་ཤིག་དང

དཀའ་ངལ་འཕྲད་མཁན་མང་པོ་འདུག་ད་ང་སྨན་པ་ཞིག་ཡིན་པ་སོང་ཙང་སེམས་སྐྱོ་བ་ཅིག་ག་རེ་འདུག་ཞུས་ན་མང་པོ་ཅིག་ད་ཅིག་དེ་སྨན་བཅོས་ཡོད་རྒྱུ་ན་ཚའི་རྐྱེན་གྱིས་ཅིག་དེ་གྲོངས་འགྲོ་ཡ་དང་ཨ་ནི་དཀའ་ངལ་འཕྲད་ན་ཨ་ནི་དེ་ཅིག་སེམས་སྐྱོ་པོ་འདུག་ཨ་ནི་ཁྲག་ཤེད་ཡོད་རྒྱུ་རེད་གཅིན་སྙི་ན་ཚ་རེད cholesterol དེ་ཚོ་ཞིག་སྨན་བཅོས་དཔེ་ཡག་པོ་ཡོད་ར་དེ་ཡིན་པ་སོང་ཙང་ཡང་ཁ་ཤས་ཀྱི་ཁྲག་ཤེད་ཀྱི་སྨན་མ་མཆོད་ཡུན་རིང་པོ་ཅིག་ཡང་སྨན་མཆོད་ནས་ཡང་མཚམས་མཚམས་མཚམས་བཞག་མཚམས་མཚམས་མ་བཟའ་ཨ་ནི་ཅིག་ཡུན་རིང་པོ་ཅིག་ཡང་མ་སྟོན། དེ་འདྲ་བྱས་བྱས་ཁྲག་ཤེད་རྐྱེན་ནས་གྲིབ་སྐྱོན་ཕོག་ནས་ཕོག་ཡ་དང་སྙིང་འཕྲོ་བརླག་འགྲོ་ཡ་དང་ཨ་ནི་མཁལ་མ་གཉིས་ཆ་འཕྲོ་བརླག་འགྲོ་ཡ་དང་འདི་འདྲ་མང་པོ་མཐོང་གི་འདུག་ང་རང་ཚོ་སྤྱི་ཚོགས་ནང་དེ་འདྲ་ཡིན་པ་སོང་ཙང་སྨན་བཅོས་ཀྱི་ཐོག་ནས་དོ་སྣང་བྱས་ཏེ་དཔེ་མི་སྲིད་གལ་ཆེན་པོ་མཐོང་གི་འདུག་ཡང་ཁ་ཤས་ཀྱིས་ང་ལ་ག་རེ་ཞུས་དགོས་ལབ་ན་ད་ལྟ་ཁྲག་ཤེད་ཀྱི་སྨན་དེ་ཡང་ཅིག་ཟ་ན་ཨ་ནི་མི་ཚེ་གང་ཚང་ཟ་དགོས་རེད་ཟེར་འདི་ཅིག་ནི་ད་སྨན་ཕྱི་ཡི་སྨན་རེད་ཟེར་ད་འདི་སྨན་ཟ་ན་ཡག་པོ་ཡོད་མ་རེད་ཟེར་འདི་འདྲའི་གསུང་མཁན་མང་པོ་འདུག་འདི་ག་རེ་ཆགས་ཀྱི་འདུག་ཞུས་ན། ཁྲག་ཤེད་དེ་ཐེངས་གཅིག་སླེབས་སོང་ན་ཁྲག་ཤེད་ཀྱི་ན་ཚ་དེ་མི་ཚེ་གང་ཚང་འགྲོ་བ་ཆེས་མང་ཆེ་ལ་བསྡད་ཡོད་རེད་འདི་གི་རྒྱུ་རྐྱེན་ལ་བརྟེན་ནས་ཁྲག་ཤེད་དེ་སྨན་དེ་མི་ཚེ་གང་ཚང་མཆོད་དགོས་རེད་ཞུ་གི་ཡོད་རེད་སྨན་གྱི་འགོ་བཙུགས་བའི་རྒྱུ་རྐྱེན་ལ་བརྟེན་ནས་ཁོ་སྨན་ཡུན་རིང་པོ་མི་ཚེ་གང་ཚང་མཆོད་དགོས་ཡོད་རེད་འདི་མ་རེད་པ་འདི་ཡང་མཚམས་མཚམས་གོ་རྟོགས་དེ་ནོར་འགྲོ་གི་འདུག་དེ་ཡིན་པ་སོང་ཙང་ཨ་ནི་སྨན་མང་ཆེ་སྔོན་འགོག་གི་སྨན་རེད་ཞུ་ཡ་ཡིན་ཨ་ནི་དེ་ཚོ་ལ་ཟུར་ཕོག་ཤུགས་ཆེ་པོ་དེ་འདྲ་གང་ཡང་ཡོད་མ་རེད་དེ་ཡིན་པ་སོང་ཙང་སྨན་བཅོས་བྱེད་ཡ་དེ་དཔེ་མི་སྲིད་ཀྱི་གལ་ཆེ་པོ་ཆགས་འགྲོ་གི་འདུག།
ཚན་རིག་པས་ཁྲག་ཤེད་མཐོ་བའི་རྐྱེན་གྱིས་སྙིང་དང་ཁྲག་རྩར་གནོད་འཚེ་བཟོ་བའི་ཉེན་ཁ་ཆེ་བའི་ནད་པ་ཚོས་འཕྲལ་དུ་ཁྲག་ཤེད་གཅོག་པའི་སྨན་བསྟེན་ནས་ངེས་པར་དུ་སྨན་བཅོས་བྱ་དགོས་པ་དང། དེ་བཞིན་སྙིང་དང་ཁྲག་རྩར་གནོད་འཚེ་བཟོ་བའི་ཉེན་ཁ་ཆུང་བའི་ནད་པ་ཚོས་ཟླ་བ་གསུམ་ནས་དྲུག་བར་ཟས་དང་སྤྱོད་ལམ་སྤང་བླང་ཚུལ་བཞིན་བྱས་ཏེ་འཚོ་བའི་གོམས་གཤིས་ལ་འགྱུར་ལྡོག་བཏང་ན་ཡང་ཁྲག་ཤེད་ཀྱི་འཕྲུལ་ཆས་ནང་སྔར་བཞིན་སྙིང་གི་ཁ་ཟུམ་པའི་དུས་ཀྱི་ཁྲག་ཤེད་ཀྱི་གྲངས་ཀ་བརྒྱ་དང་སུམ་ཅུ་དང། ཡང་ན་དེ་ལས་མཐོ་བ་སྙིང་ཁ་འབྱེད་པའི་དུས་ཀྱི་ཁྲག་ཤེད་གྲངས་ཀ་བརྒྱད་ཅུ་ལས་མཐོ་བ་མུ་མཐུད་གནས་ཡོད་ཚེ། ཁྲག་ཤེད་གཅོག་པའི་སྨན་བསྟེན་ནས་སྨན་བཅོས་འགོ་བཙུགས་དགོས་ཡོད་པའི་ལམ་སྟོན་གནང་གི་ཡོད་པ་རེད། བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་ནང་གི་བོད་མི་གཞིས་ཆགས་ཁག་གི་ནང་ནས་སྲོལ་རྒྱུན་སོ་ནམ་ཤུགས་ཆེ་ཤོས་གནང་མཁན་མན་སྤར་ཕན་བདེ་གླིང་བོད་མི་གཞིས་ཆགས་ཀྱི་སོ་ནམ་སློབ་སྟོན་པ་ཟུར་པ་དང་ལྷག་པར་དུ་ལོ་མང་ནས་སྲོལ་རྒྱུན་གྱི་ལམ་ནས་སྟོན་ཐོག་སྣ་ཚོགས་ཤིག་འདེབས་ལེན་གནང་མཁན་དོན་གྲུབ་ཚེ་རིང་ལགས་སུ་སྐྱེ་ལྡན་སོ་ནམ་དང་འབྲེལ་བའི་སྐོར་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་དྲིན་བཅར་འདྲི་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ནང་གི་བོད་མིའི་གཞིས་ཆགས་ཁག་ནང་སྐྱེ་ལྡན་སོ་ནམ་གྱི་ཞིང་ལས་བྱ་རྒྱུ་དེ་ཐོག་མར་ཕྱི་ལོ་ཉིས་སྟོང་གཉིས་ལོར་སྐབས་བཅུ་གཉིས་པའི་བཀའ་ཤག་གིས་ལམ་སྟོན་གནང་བ་བཞིན་འགོ་འཛུགས་གནང་བ་ཞིག་ཡིན་འདུག་ཐོག་མར་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ནས་འགོ་འཛུགས་ཀྱིས་རིམ་པས་ལྷོ་ཕྱོགས་གཞིས་ཆགས་ཁག་ནང་སྲོལ་རྒྱུན་གྱི་ཞིང་ལས་བྱ་རྒྱུ་དེ་འགོ་འཛུགས་བྱས་པ་ཞིག་ཡིན་འདུག་ད་ལྟའི་དུས་སུ་སྲོལ་རྒྱུན་གྱི་སྐྱེ་ལྡན་སོ་ནམ་ཞིང་ལས་ཤུགས་ཆེ་ཤོས་བྱ་མཁན་དེ་ནི། མན་སྤར་ཕན་བདེ་གླིང་བོད་མིའི་གཞིས་ཆགས་དེ་ཡིན་འདུག་ལ་གཞིས་ཆགས་དེའི་གཞིས་གྲོང་ལྔ་པའི་ནང་ལ་བཞུགས་མཁན་དོན་གྲུབ་ཚེ་རིང་ལགས་ཀྱིས། ལོ་མང་པོ་ནས་བཟུང་ས་ཆ་ཨེ་ཀར་མང་པོའི་ནང་སྲོལ་རྒྱུན་གྱི་སྟོན་ཐོག་སྣ་ཚོགས་ཤིག་འདེབས་ལས་གནང་ནས་ཞིང་པ་ལམ་ལྷོངས་ཅན་ཞིག་ཏུ་གྱུར་ཞག་ཁོང་ལ་ཐོག་མར་ཞིང་ལས་ཐོག་དབྱིངས་དང་དོ་སྣང་གང་འདྲ་སེ་སླེབས་སོང་ངམ་ཞེས་བཀའ་འདྲི་ཞུས་པར་ཁོང་གིས་བཀའ་ལན་གནང་ཡ་ལ།
ལགས་འོང་གཅིག་ད་ལྟ་ང་རང་ཆུང་དུས་ཀ་ནས་དེ་མན་སྤར་གཞིས་ཆགས་ལ་ད་ལྟ་སྤོ་བོ་རྨོ་མོ་རྩ་ལ་བསྡད་འདུག་གི་བ་ལ། ཨ་ནི་ངའི་ཕ་མ་རྡ་རམ་ས་ལ་བསྡད་གོ་རེད་ཨ་ནི་ད་འོང་དུས་སྐབས་ལ་ཡ་སྤོ་བོ་རྨོ་མོ་གིས་ཉར་བྱས་བྱས་བསྡད་བསམ་བསྡད་བྱས་ཨ་ནི་ཞིང་ཁ་ལ་སྤོ་བོ་རྨོ་མོ་མཉམ་དུ་དེ་སུ་ད་རོགས་པ་འདྲ་བོ་བྱས་བྱས་ནས་འདི་ནས་ཞིང་ཁ་བཏབ་འདེབས་ལས་བྱས་དང་འདི་འདྲ་ལ་ཏོག་ཙམ་དབྱིངས་འདུག་བྱས་བ་ལ། ཨ་ནི་སོ་སོ་བསམ་བློ་བཏང་ཞིང་འདི་ནས་བྱས་ང་ཞིང་ཁ་བཏབ་པ་འདྲ་བོ་ཅིག་མཉམ་དུ་རོགས་པ་འདྲ་བོ་བྱས་ནས་བསྡད་ཡིན་ལགས། མན་སྤར་ཕན་བདེ་གླིང་བོད་མིའི་གཞིས་ཆགས་དེ་བཞིན་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་གསར་འཛུགས་གནང་བ་ཞིག་ཡིན་འདུག་སྐབས་དེ་དུས་སྟོན་ཐོག་གཙོ་བོ་དེ་ནི་ཕྱི་ལ་ཚོང་བྱེད་ཞོག་ཁོག་དང་བྲ་བོ་སོགས་འདེབས་ལས་གནང་གི་ཡོད་པ་དང་དེ་ཡང་སྲོལ་རྒྱུན་གྱི་ཐོག་ནས་མ་ཡིན་པར

ད་ལྟ་ཨེ་ལ་བཱད་རེད་ད་ག་ནང་བཞིན་བཱ་ན་རཱས་རེད་ཅིག་ད་ང་ཚོ་ཁྲོམ་ར་ཆེ་འདི་ཚོ་ལ་བཏང་གི་འདུག་ད་འདི་སྐབས་ལ་ཡ་ཅིག་གོ་ཡ་བྱས་པ་ཡིན་ན་ང་ཚོ་གི་ཞོག་ཁོག་འདི་ནས་མན་སྤར་ནས་ཞོག་ཁོག་ཐོན་དུས་ཀ་ལ་ཡ་ཨ་ནི་གཡས་གཡོན་གྱི་ད་ཁྲོམ་ཁྲོམ་ར་ནང་ལ་ཞོག་ཁོག་དཀོན་པོ་འདྲ་བོ་ཅིག་སྐབས་འདྲ་བོ་ཅིག་འཁེལ་གྱི་ཡོད་ས་རེད་ན་འདི་སྐབས་ལ་ཡ་ཡང་གོང་ཚད་དང་དང་འདི་འདྲ་ཅིག་ཡག་པོ་འདྲ་བོ་ཅིག་རག་བསྡད་ཀྱི་ཡོད་ས་རེད་ལགས། ད་གཅིག་ད་ང་ཚོ་ད་ལྟ་དེ་ང་ཚོ་མན་སྤར་ཕན་བདེ་གླིང་ལ་ཡ་གཅིག་གི་སྟོན་ཐོག་དེ་བྲ་བོ་ད་འདི་ཙམ་མ་རེད་འདི་གཅིག་གི་ཞོག་ཁོག་ཨ་ཤོམ་བཏབ་ཀྱི་རེད་ད་ག་ནང་བཞིན་པད་ཁ་བཏབ་ཀྱི་རེད་འབྲས་ཆུང་གཅིག་ཡོད་རེད་སྐམ་འབྲས་དང་རློན་འབྲས་ལབ་ནས་གཅིག་ཡང་སྟོན་ཐོག་དེ་བཏབ་པ་ཡོད་རེད་དེ་སྣུམ་གྱི་ཡང་དབྱིན་ཇི་ཐོག་ལ་ཡིན་ན་ནའི་ཇར་ལབ་ནས་གཅིག་སྟོན་ཐོག་བཏབ་ཡོད་སྟོན་ཐོག་བཏབ་པ་ཡིན་ན་ད་དེ་ལ་ལུང་པ་དེ་ལ་མ་སྐྱེས་པ་འདི་གང་ཡང་ཡོད་མ་རེད་ལགས། མན་སྤར་ཕན་བདེ་གླིང་བོད་མིའི་གཞིས་ཆགས་ནང་ལ་སྲོལ་རྒྱུན་ཞིང་ལས་བྱ་རྒྱུ་དེ་ཐོག་མར་ཕྱི་ལོ་ཉིས་སྟོང་གསུམ་ཙམ་ནས་འགོ་འཛུགས་གནང་ནས་སྟོན་ཐོག་གཙོ་བོ་དེ་སྒ་སེར་དང་སྒ་སྨུག། འབྲས་ཆུང་སོགས་སྣེ་མང་ཞིག་འདེབས་ལས་གནང་གི་ཡོད་འདུག། ད་ང་ཚོས་སྲོལ་རྒྱུན་གཙོ་བོ་དེ་དང་པོ་ང་ཚོས་ཉིས་སྟོང་ཕལ་ཆེར་ཉིས་སྟོང་གསུམ་བཞི་འདྲ་བོ་ནས་ང་ཚོ་འགོ་བཙུགས་ཡོད་ས་རེད། ཐོག་མར་དེ་ལ་ཡང་ད་ཨེ་ཀར་གཅིག་དང་ཕྱེད་ཀ་གཉིས་འདི་འདྲས་ཡང་འགོ་བཙུགས། འདི་ནས་ག་ལེ་ག་ལེ་ག་ལེ་ནི་གཅིག་གྲོང་རྡལ་གཅིག་དེ་འདྲ་ཚུར་ལེན།

དེ་ལྗོངས་འདི་ཚོ་ང་ཚོ་འདྲེ་ཨེ་ཅི་ཞུགས་ཅིག་ཕན་ཆེན་པོ་ལྟ་བུ་མ་རེད་ད་ཡིན་སྲོལ་རྒྱུན་ནང་ལ་ཡ་ལྟ་བདེ་བ་ལ་ཡ་ཅིག་གི་ཡང་འདི་ཚོ་སྐད་སྐད་བདེ་ཡ་དང་འདི་ཚོ་ལ་ཡང་ཅིག་གི་ང་ཚོ་ལུས་འགྲོ་དང་འདི་ཚོ་ཕན་ཆེན་པོ་ཞུགས་ཅིག་རྒྱ་མོ་བ་དང་དེ་འདྲས་གི་གནས་སྟངས་འདྲ་ཅིག་བྱུང་སོང་ཨ་ནི་ད་ལྟ་འདི་ཡོད་རེད་ང་ཚོ་ད་ལྟ་ནའི་ཇོར་ལས་ཅིག་ཅིག་སྣུམ་གི་རིགས་ཅིག་ཡོད་རེད་ཨེ་འདི་ཨ་ནི་སྐད་བདེ་བོ་དང་ཅིག་སྲོལ་རྒྱུན་ནང་ལ་ཡང་ཅིག་གི་གཞོན་པ་སོ་སོ་སོ་སོ་གི་རྣམ་དཔྱོད་བེད་སྤྱོད་བཏང་བྱས་ཡང་དེ་འདྲས་སྟོན་ཐོག་འགྱུར་བ་ཐལ་དྲགས་པོ་དང་དེ་འདྲས་གནས་སྟངས་བྱུང་སོང།
ཡང་སྲོལ་རྒྱུན་དང་རྫས་ལུད་བླུགས་ནས་ཞིང་ལས་བྱེད་པ་གཉིས་ལ་དཀའ་ལས་ཁག་ལོས་དང་ཐོན་སྐྱེད་ཁྲོམ་ར་སོགས་ཀྱི་ཁྱད་པར་ག་རེ་ཡོད་མེད་བཀའ་འདྲི་ཞུས་པར་ཁོང་གིས་བཀའ་ལན་གནང་ཡ་ལ།
ལའོ་ལའོ་ལོ་ཏོ། ཁྱེད་རང་ད་ང་རང་ཚོ་འདི་ད་ནི་མེན་པར་ཕན་བདེ་གླིང་ཞེས་བྱ་འདི་གཅིག་ས་རྒྱུ་ཧ་ལས་པའི་ཡག་པོ་རེད་ད་ག་ནས་གཞན་གཅིག་ང་ཚོ་འདི་བར་ལ་རྫས་ལུད་དང་རྫས་རྡུལ་དང་འདི་འདྲའི་གཅིག་ཞུ་གཅིག་ཕོན་ཆེན་པོ་འདི་འདྲའི་བེད་སྤྱོད་བཏང་གི་མ་རེད་ལ།

ཞིང་པ་མི་དམངས་ཚང་མས་སྲོལ་རྒྱུན་གྱི་ལམ་ནས་སྐྱེ་ལྡན་སོ་ནམ་གྱི་ཞིང་ལས་ལོ་མང་པོའི་རིང་གནང་ཡོད་ཀྱང་ད་ལྟའི་ཆར་ཁྱིམ་ཚང་རེ་ཟུང་གིས་རྫས་ལུད་ལ་ཕྱིར་ལོག་བྱས་བཞག་འོན་ཀྱང་ད་དུང་གྲོང་སྡེ་དེ་ནི་བོད་མིའི་གཞིས་ཆགས་ཁག་ཚང་མའི་ནང་ནས་སྲོལ་རྒྱུན་གྱི་ལམ་ནས་སྟོན་ཐོག་འདེབས་ལས་མང་ཤོས་གནང་མཁན་གྱི་གྲས་ཤིག་ཡིན་འདུག།

ད་འོང་དུས་སྐབས་ཀྱི་ད་ལྟ་ཚོགས་ཆུང་འདི་ཚོ་དེ་འོག་མར་དེ་ནས་སོ་སོ་སྒེར་གྱི་ད་ནང་ལ་ཡ་ཅིག packing བྱེད་ཡ་འདྲ་པོ་དང་དེ་འདྲས་ཀྱི་ལམ་ལུགས་སྲོལ་ཅིག་གང་ལ་གང་འཚམ་ཅིག་ཡག་པོ་དར་ཏེ་མཚམས་མཚམས་དུ་མཐོང་རྒྱུ་འདུག་ལ། དོན་གྲུབ་ཚེ་རིང་ལགས་ཀྱིས་སྒ་སེར་དང་སྒ་སྨུག་སོགས་བསྐམས་ནས་ཤོག་ཤ་བརྒྱབ་ནས་ཚོང་ཡག་གི་ཚོང་ལས་དེ་ཕྱི་ལོ་ཉིས་སྟོང་བཅོ་གསུམ་ཙམ་ནས་འགོ་འཛུགས་གནང་འདུག་ལ། དེ་ལྟར་གནང་དགོས་དོན་ནི། སྲོལ་རྒྱུན་གྱི་སོ་ནམ་བཞག་མཁན་ཞིང་པ་ཚོར་ཕྲན་བུ་ཡོང་འབབ་ཆེ་བ་ཡོང་བའི་རེ་བའི་ཐོག་ནས་གནང་བ་ཞིག་ཡིན་འདུག་ད་ལྟའི་ཆར་སྡེབ་ཚོང་བརྒྱབ་སའི་དམིགས་བསལ་ཁྲོམ་ར་དེ་འདྲ་མེད་ཀྱང། མང་ཆེ་བ་གཞིས་ཆགས་རང་དུ་ཚོང་གནང་གི་ཡོད་འདུག། ད་ལྟ་དུས་ཚོད་ལ་བསྡུས་ཤ་ད་མང་པོ་ཅིག་དུ་བ་ལ་སྒུག་ངེས་འདུག་ད་དུས་གཞིས་ཆགས་ལ་དུ་བ་སྤུན་ཀྱག་འདི་འདྲ་ཐུག་ག་ལ་འགྲོ་དང་ཡང་ཕྱི་ལོགས་ལ་སྤུན་ཀྱག་ཐུག་ག་འགྲོ་ཡ་འདྲ་དང་ཅིག་ཅིག་ཅིག་རྔན་པ་འདྲ་འདི་འདྲ་འཁྱེར་དགོས་ན་ད་ང་ཚོ་འདི་སྲོལ་རྒྱུན་གྱི་སྒ་སེར་རེད་སྒ་སྨུག་རེད་ད་ཨ་ནི་སྲོལ་རྒྱུན་མོན་ཆག་གི་ཨ་ཊ་རེད་ད་ཨ་ནི་ཞེ་བྲ་བོ་གི་ཨ་ཊ་རེད།

ཉི་མ་དང་ལྡི་ལི་འདྲ་བ་ནས་ཅིག་གི་འབྲེལ་བ་བྱེད་མཁན་དེ་འདྲ་མང་པོ་བྱུང་སོང་དེ་ནི་ཡང་སྐབས་དེ་དུས་ལ་ཡང་ང་ཚོ་ཡར་ཕར་བཏང་མ་ཐུབ་པ་དང་དེ་འདྲས་ཀྱི་གནས་སྟངས་དེ་འདྲ་བྱུང་རྗེས་ཨ་ནུ་བྲམ་ཟླ་བོ་ཆེ་སོགས་ལ་ཏུ་ཡིན་ནས་ད་ལྟ་རྡ་རམ་ས་ལ་དང་དེ་འདྲས་ལ་ཡང་བྱས་ཙང་ད་ལྟ་ངེད་ཕིང་ཡར་རྒྱུའི་རྗེས་དེ་ནི་ཁོ་ཚོས་སྒོ་དྲུག་ཚུར་དྲུག་དུ་བཏེགས་ནས་ག་ལེར་ག་ལེར་ད་གོང་པར་རྒྱ་ཡ་འདྲ་དང་དེ་འདྲས་ཀྱི་གནས་སྟངས་འདྲ་ཅིག་ཡིན་ས་རེད། ད་ལྟ་གོང་དུ་གསན་པ་དེ་ནི་རྒྱ་གར་གྱི་དབུས་སུ་ཆགས་པའི་ཆ་ཏིས་ཀར་མངའ་སྡེའི་བྱང་ཕྱོགས་ས་ཁུལ་སར་གུ་ཇ་རྫོང་གི་ཁྱབ་ཁོངས་མེན་པར་ཕན་བདེ་གླིང་བོད་མིའི་གཞིས་ཆགས་ཀྱི་ཞིང་པ་དོན་གྲུབ་ཚེ་རིང་ལགས་སུ་སྲོལ་རྒྱུན་སོ་ནམ་འདེབས་ལས་དང་འབྲེལ་བའི་སྐོར་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་ཡིན། ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིང་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན་ཀོ་རི་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུས་མཁན་མཁའ་འགྲོ་གཡང་འཛོམས་ལགས་དང་བསྟན་འཛིན་དཔལ་མོ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།